གསུང་དགོས་ཟེར་རེད་ད་གཉིས་པ་མིང་གི་རྣམ་གྲངས་དེ་ལ་ཁ་སང་ཞུ་ཡི་མ་ས་བཅད་གཉིས་སོ་རེ་ཕྱེ་ནི་རེད་པ། འདུས་བྱས་མིང་གི་རྣམ་གྲངས་དང་ཟག་བཅས་མིང་གི་རྣམ་གྲངས་གཉིས་ཕྱེ་ད་ཁ་སང་འདུས་བྱས་མིང་གི་རྣམ་གྲངས་དེ་ཁ་སང་ཕྱིན་ཚར་སོང་ཚིག་རྐང་གཉིས་འདུག་ཨ། དེ་དག་ཉིད་དུས་གཏམ་གཞི་དང་ངེས་པར་འབྱུང་བཅས་གཞི་དང་བཅས་དེ་དོན་དང་བཅས་པ་བར་ཕྱིན་ཚར་སོང་ཨ། ད་ཁོ། དེ་དག་ཉིད་དུས་དུས། ཡིན་པའི་རྒྱུ་མཚན་གཏམ་གྱི་གཞི་ཡིན་པའི་རྒྱུ་མཚན་ངེས་པར་འབྱུང་བཅས་ཡིན་པའི་རྒྱུ་མཚན་ཨ་གཞི་དང་བཅས་པ་ཡིན་པའི་རྒྱུ་མཚན་རེ་རེ་རེ་བཀོད་ཚར་སོང། ད་དུ་ཚེ་སང་འདུས་བྱས་མིང་གི་རྣམ་གྲངས་ཟེར་འདུས་བྱས་དང་དོན་གཅིག་པོ་རང་རང་ཡིན་ཟེར་རེད་ཅེས་སྒྲ་མང་བོ་གོ་རང་རེད་བ། ད་གཉིས་པ་ག་རེ་ཟེར་ན་ཟག་བཅས་མིང་གི་རྣམ་གྲངས་དེ་རེད་ད་ཟག་བཅས་མིང་གི་རྣམ་གྲངས་དེ་ལ་རྣམ་གྲངས་ག་ཚོད་ཡོད་དགོས་རེད་བདུན་ཡོད་དགོས་རེད་ད་འདི་ཟག་བཅས་དང་གོ་དོན་གཅིག་པའི་ཆོས་ཟེར་ནས་མི་འདུག་ཟག་བཅས་དང་ག་རེ་ཟེར་ན་རྣམ་གྲངས་པ་ལ་གསུང་དགོས་ཟེར་རེད་བ། ད་དེ་ཤོ་ལོ་ཀ་གཅིག་ཡོད་དགོས་འདུག། ད་མ་ཀློག་ཤེས་ཀྱི་འདུག་ར་བ། གང་དག་ཟག་བཅས་ཉེར་ལེན་པའི་ཕུང་པོའང་དེ་དག་འཐབ་བཅས་ཀྱང་སྡུག་བསྔལ་ཀུན་འབྱུང་འཇིག་རྟེན་དང་ལྟ་གནས་སྲིད་པའང་དེ་དག་ཡིན་ཨོ་དེ་རེད་ད་འདི་སྐབས་ལ་ཁྱེད་རང་ཚོ་ཨང་གྲངས་བྲིས་དགོས་ན་གང་དག་ཟག་བཅས་ཉེར་ལེན་པའི་ཕུང་པོའང་ཟེར་དེ་སྒང་ལ་གཅིག་རྒྱབ་འོད་ཟེར་ཕུང་པོའང་ཞེས་པའི་སྐབས་སུ་གཅིག་རྒྱབ། དེ་དག་འཐབ་བཅས་དང་ཟེར་དེ་སྒང་ལ་གཉིས་པ་དེ་རྒྱབ། སྡུག་བསྔལ་ཞེས་པའི་སྐབས་སུ་གསུམ་པ་དེ་རྒྱབ་ཀུན་འབྱུང་ཞེས་པའི་སྐབས་སུ་བཞི་པ་དེ་རྒྱབ་འཇིག་རྟེན་ཞེས་པའི་སྐབས་སུ་ལྔ་པ་དེ་རྒྱབ་ལྟ་གནས་ཞེས་པའི་སྐབས་སུ་དྲུག་པ་དེ་རྒྱབ་སྲིད་པ་ཞེས་པའི་སྐབས་སུ་བདུན་པ་དེ་རྒྱབ་བྱས་ན་ད་ཟག་བཅས་མིང་གི་རྣམ་གྲངས་འདི་ལ་བདུན་ཡོད་རེད། ཡང་ད་ཁྱེད་ཚོ་ཨང་གྲངས་བརྒྱབ་ཚར་ཡིན་པས། ཨོ་བརྒྱབ་ཚར་ཉིན་མ་ལབ་ཤོག་ད། ད་འདི་མ་ག་འདྲ་རེད་ཟེར་ན་འདུས་བྱས་གང་དག། ཟག་བཅས་སུ་བཤད་པ་དེ་དག་ནི་ཉེ་བར་ལེན་པའི་ཕུང་པོ་ཡང་ཡིན་ཏེ་ད་འདུས་བྱས་པའི་ལམ་མ་གཏོགས་པའི་འདུས་བྱས་རྣམས་ཟག་བཅས་སུ་བཤད་པ། ད་ལམ་མ་གཏོགས་པའི་འདུས་བྱས་རྣམས་ཟག་བཅས་སུ་བཤད་པ་དེ་ཟག་བཅས་དེ་མིང་གི་རྣམ་གྲངས་དེ་ལ་ཉེ་བར་ལེན་པའི་ཕུང་པོ་ཟེར་ཞིང། ཁོ་ལ་ཉེ་བར་ལེན་པའི་ཕུང་པོ་ཡང་ཟེར་གྱི་རེད། རེད་བ། ལམ་མ་གཏོགས་པའི་འདུས་བྱས་རྣམས་ཟག་བཅས་གསུངས་ཚར་བ། ད་ལམ་མ་གཏོགས་པའི་འདུས་བྱས་རྣམས་ཟག་བཅས་གསུངས་ཚར་བས་ན་ཟག་བཅས་ཁོ་རང་དང་མིང་གཅིག་པའམ་ཡང་ན་དོན་གཅིག་པའི་ཆོས་རྣམ་གྲངས་གཞན་དག་ཡོད་རེད་ཟེར་ན་ཡོད་རེད་ག་རེ་ཟེར་ན་ཉེ་བར་ལེན་པའི་ཕུང་པོ་ཡང་ཡིན་གསུངས་འདུག་ཟག་བཅས་སུ་བཤད་པ་དེ་དག་ནི་ཉེ་བར་ལེན་པའི་ཕུང་པོའང་ཡིན་ཏེ། ད་ཟག་བཅས་ཡིན་པ་ཙམ་དུ་མ་ཟད་ཉེ་བར་ལེན་ཕུང་པོ་ཡང་ཡིན་གསུངས་རེད་ད་ཉེ་བར་ལེན་པའི་ཕུང་པོ་ཡིན་ན་ག་རེ་ཟེར་ན་ཉེ་བར་ལེན་པ་ནི་ཉོན་མོངས་པ་ཡིན་ལ་དེ་ལས་བྱུང་བས་ན་ཉེ་བར་ལེན་པའི་ཕུང་པོ་ཞེས། ཕུང་པོ་སྟེ་རྩྭ་དང་སོག་མའི་མེ་བཞིན་ནོ། ད་ཉེ་བར་ལེན་པའི་ད་ཟག་བཅས་ཐམས་ཅད་ག་རེ་རེད། ཉེ་བར་ལེན་པའི་ཕུང་པོ་ཟེར་གྱི་རེད་ག་རེ་ཟེར་ན་ཉེ་བར་ལེན་པ་འདི་ག་པར་བྱ་རེད་ཉོན་མོངས་ལ་བྱ་ད་མདོར་བསྡུ་ན་ཟག་བཅས་གང་ཡིན་ཀྱང་ཉོན་མོངས་ལས་བྱུང་བས་ཁྱབ་པ་རེད་བ་ཉོན་མོངས་ལས་མ་བྱུང་བའི་ཟག་བཅས་ཅིག་ཡོད་པ་མ་རེད་བ་དེ་མེད་པ་ཡིན་ཙང་ཉེ་བར་ལེན་པ་ནི་གར་བཞག་ཉོན་མོངས་པ་ལ་བཞག་ད་ཟག་བཅས་ཐམས་ཅད་དེ་ལས་བྱུང་བའི་ཆ་ནས་ཟག་བཅས་ཀྱི་ཆོས་ཐམས་ཅད་ག་རེ་ལབ་རེད་ཉེ་བར་ལེན་པའི་ཕུང་པོ་ཟེར་གྱི་རེད། འོ་འདུག་ཟེར་དཔེར་ན་ག་རེ་རེད། རྩྭ་དང་སོག་མའི་མེ་ནང་བཞིན། དཔེར་ན་རྩྭ་ལས་བྱུང་བའི་མེ་ལ་ག་རེ་ལབ་རེད། རྩྭའི་མེ་ཟེར་གི་རེད་བ། སོག་མ་ལས་བྱུང་བའི་མེ་ལ་ག་རེ་རེད། སོག་མའི་མེ་ཟེར་བ་ནང་བཞིན་གྱི་རེད། ཁོ་རྒྱུ་དེ་ལས་བྱུང་བ་ཡིན་ཙང་ཨ་ནི་ག་ཟེར་ན་རྒྱུ་མིང་འབྲས་ལ་བཏགས་པ་ནང་བཞིན་གྱི་རེད་འདུག་གསུང་དགོས་པས་རེད། ཡང་ད་དེ་ཡིག་ཆུང་ནང་གཅིག་གསུང་ཚོད་འདུག་ཡང་ན་དེ་དག་ལས་ཉེ་བར་ལེན་པ་ཉོན་མོངས་པ། ཡང་ན་དེ་དག་ལས་ཉེ་བར་ལེན་པ་ཉོན་མོངས་པ་རྣམས་འབྱུང་བའི་ཕྱིར་ཉེ་བར་ལེན་པའི་ཕུང་པོ་སྟེ་མེ་ཏོག་དང་འབྲས་བུའི་ཤིང་བཞིན་ནོ་ད་འདི་གསུང་ཚུལ་གཞན་དག་ཞིག་རེད་ད་ག་ཟེར་ན་ཟག་བཅས་པའི་ཆོས་དེ་དག་ཆོས་ཅན་ཉེ་བར་ལེན་པ་ཡིན་ཏེ། དེ་དག་ལས་ག་རེ་ཟེར་ན་ཉེ་བར་ལེན་པ་ཉོན་མོངས་པ་ཚུར་འབྱུང་བའི་ཕྱིར། ད་ཟག་བཅས་ལ་དམིགས་ནས་འདོད་ཆགས་སྐྱེ་གི་འདུག་ཟག་བཅས་ལ་དམིགས་ནས་གཅིག་ཞེ་སྡང་སྐྱེ་གི་འདུག་བ་ཅི་ཙམ་དང། ཡུལ་ཁོ་རང་ལ་དམིགས་ནས་ཀྱི་ཉོན་མོངས་དེ་དག་སྐྱེ་གི་ཡོད་ཙང་ཁོ་རང་ལ་ག་རེ་ཉེ་བར་ལེན་པའི་ཕུང་པོ། ཉེ་བར་ལེན་པ། ཅིག་ཕུང་པོ་ག་ས་དེ་ཟག་བཅས་དེ་ལས་འབྱུང་གི་ཡོད་ཙང་ཁོ་རང་ལ་ག་རེ་ཉེ་བར་ལེན་པའི་ཕུང་པོ་ལྟར་གཉིས་ཀ་ལ་བྱ་རྒྱུ་འདུག་སྟེ། ཨོ་ཡ་ད་དཔེར་ན་ག་རེ་ཟེར་ན་མེ་ཏོག་དང་འབྲས་བུའི་ཤིང་བཞིན་ནོ། ཨོ་དེ་རེད། མེ་ཏོག་དང་འབྲས་བུའི་ཤིང་བཞིན་ནོ་ཟེར་ད་འདི། འདི་གསུང་དགོས་ཟེར་རེད་འབྲས་མིང་རྒྱུ་ལ་ཡང་བཏགས་པ་སོགས་རེ་བཞིན་ཟེར་ག་ས། འབྲས་མིང་རྒྱུ་ལ་བཏགས་པ་རེད་བཞག། ཡང་ད་དེ་ཡན་ཆད་ག་ཟེར་ན་ཉེ་བར་ལེན་པའི་ཕུང་པོ་ཟེར་དེ་རེད། ད་གཉིས་པ་ག་རེ་ཟེར་ན་འཐབ་བཅས་ཟེར་དེ་རེད། འཐབ་བཅས་ཟེར་དུ་བ་ན། ཡང། གང་དག་ཟག་བཅས་སུ་བཤད་པ་དེ་དག་ནི་ག་རེ་ཟེར་ན་འཐབ་དང་བཅས་པ་ཡང་ཡིན་ཏེ། ད་འཐབ་དང་བཅས་པ་ཟེར་དོན་ག། འཐབ་མོ་ལྟར་རང་གཞན་ལ་གནོད་པས། འཐབ་པ་ནི་ཉོན་མོངས་པ་ཡིན་ལ་དེ་ནི་ཟག་བཅས་རྒྱས་པར་བྱེད། ད་རང་གཞན་ལ་གནོད་པའི་ཆ་ནི་ག་རེ་རེད་ཨ་ནི་འཐབ་དང་བཅས་པ་ཟེར་གྱི་རེད། ད་མདོ་དོན་ཟག་བཅས་ཀྱི་ཆོས་གང་ཡིན་ཡང་ཁོ་བོས་ཀྱི་རང་དང་གཞན་ལ་ཁོས་གནོད་པའི། རིགས་ཀྱི་ཆ་དེ་ཡོད་ཙང་ག་རེ་རེད་དེར་ག་རེ་འཐབ་བཅས་ཟེར་གྱི་རེད་འཐབ་དང་བཅས་པ་ཡིན་ཟེར་དེ་ཡིག་ཆུང་ནང་འདུག་པ། འཐབ་མོ་ལྟར་རང་གཞན་ལ་གནོད་པས་ན། ཐར་བ་དང། ཉོན་མོངས་པ་ཡིན་ལ། དེ་ཟག་བཅས་ཀྱིས་རྒྱས་པར་བྱེད་པས་ན་འཐབ་པ་དང་བཅས་པ་སྟེ་ཟེར་གྱི་རེད། ཡང་དེ་བཞིན་ད་འདི་འོག་ལ་དེ་ཞེས་པ་ལས། ད་དེ་བཞིན་དུ། ད་འཐབ་བཅས་ད་སྡུག་བསྔལ་ཟེར་དེ་རེད། དེ་བཞིན་དུ་སྡུག་བསྔལ་གསུམ་ཅི་རིགས་པས་ཨ་ནི་སྡུག་བསྔལ་ཞིང་འཕགས་པ་དང་མི་མཐུན་པས་སྡུག་བསྔལ་དང། ད་འདི་ཡིག་ཆུང་ནང་དེ་ཀློག་ན་ཞིབ་ཚགས་འགྲོ་གི་འདུག་བ། ད་གོ། ཡང་ན་ཟག་བཅས་ཀྱི་ཆོས་དེ་དག་ཆོས་ཅན། གཅིག་གིས་སྡུག་བསྔལ་བ་ཡིན་ཏེ། སྡུག་བསྔལ་གསུམ་ཅི་རིགས་ཀྱིས་སྡུག་བསྔལ་ཞིང་འཕགས་པ་དང་མི་མཐུན་པར་གནས་པའི་ཕྱིར་རོ། དེ་རེད། ད་སྡུག་བསྔལ་གསུམ་ཅི་རིགས་ཀྱིས་བཏབ་པའི་ཟག་བཅས་ཡིན་ན་སྡུག་བསྔལ་གསུམ་པོ་ཅི་རིགས་གང་རུང་ཁྱབ་རེད་པ། ད་འགྱུར་བའི་སྡུག་བསྔལ་ཡང་ན་ཟག་བཅས་ཀྱི་ག་རེ་ཟེར་ན་འགྱུར་བའི་སྡུག་བསྔལ་ཡང་ན་ག་རེ་ཟེར་ན་སྡུག་བསྔལ་གྱི་སྡུག་བསྔལ་ཡང་ན་ག་རེ་ཟེར་ན་འདུ་བྱེད་ཀྱི་སྡུག་བསྔལ་ད་ཕལ་ཆེར་ཟག་བཅས་ཡིན་ན་འདུ་བྱེད་སྡུག་བསྔལ་ཡིན་པས་ཁྱབ་ཟེར་བ་ཆགས་འགྲོ་གི་རེད་ཕལ་ཆེར་ཟག་བཅས་ཐམས་ཅད། འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཟེར་དེ་རེད་པ་དེའི་སྡུག་བསྔལ་ཟེར་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཡིན་པའི་རྒྱུ་མཚན་གང་ཟེར་ན་ལས་ཉོན་གྱི་གཞན་དབང་ཅན་ཡིན་པའི་རྒྱུ་མཚན་ག་རེ་རེད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་སྤྱིར་བཏང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་ལ། ཚོར་བ་བཏང་སྙོམས་ངོས་བཟུང་ན་གཅིག་དང། ཡང་ན་ག་རེ་ཟེར་ན་ཉེ་བར་ལེན་པའི་ཕུང་པོ་ངོས་བཟུང་ན་གཉིས་ཀ་ཡོང་གི་འདུག་བ་གཉིས་ཀ་འགལ་བ་ཡོད་སྲིད་མོད་ལམ་རིམ་ཆེན་མོའི་ནང། གཉིས་ཀ་ཁས་ལེན་དགོས་འདུག་ད་ཚོར་བ་བཏང་སྙོམས་ཟེར་དེ་ཕལ་ཆེ་བ་དེ་ས་སྡེ་ལྔ་དང། དེ་ཚོའི་གཞུང་གཞིར་བཞག་གཅིག་དེ་ཚོའི་ནང་ལ་ཚོར་བ་བཏང་སྙོམས་དེ་གཙོ་བོ་རེད་ཅེས་ག་རེ་ཟེར་ན་འདུ་བྱེད་ཕུང་པོའི་ཚད་ཅིག་ངོས་བཟུང་དགོས་ཐུབ་པ། ད་དེ་མ་ཡིན་པ། ཅེས་ཀྱི། ས་སྡེ་ལྔ་སོགས་དེའི་ནང་ལ་ཕལ་ཆེར་རྣམ་རིག་པའི་ལྟ། ཅེས་ཀྱི། ལུགས་གཞིར་བཞག་སོ་རེ་རེ་བ་གཙོ་བོ་རེད་དེ། ད་དེ་མ་ཡིན་པ་དབུ་མ་བ་རང་གི་ལུགས་བྱས་ན་ད་ཅིག། ཚོར་བ་བཏང་སྙོམས་མར་བཞག་དུ་མ་ཟ་བ་ཟིན་ན་མ་ཟད་ཨང་ག་རེ་ཟེར་ན་ཉེ་བར་ལེན་པའི་ཕུང་པོ་དེ་ཡང་ཁྱབ་པ་འདུ་བྱེད་སྡུག་བསྔལ་བཞག་དགོས་དེ་ཁྱེད་རང་ཚོ། སྐྱེས་བུ་འབྲིང་སྐབས་དེར་བཏང་ནས་ཟད་པའི་ཆ་ལམ་རིམ་ཆེན་མོའི་ནང་ལ། སྐྱེས་བུ་འབྲིང་སྐབས་དུས་ལ་སྡུག་བསྔལ་གསུམ་ངོས་བཟུང་དུས་སྒང་ལ་ས་སྡེ་ལྔའི་ལུགས་བྱས་གཅིག་ངོས་བཟུང་སྟངས་གཅིག་དང་ད་ག་རེ་རེད་གྲུབ་མཐའ་འོག་མའི་ལུགས་ངོས་བཟུང་སྟངས་གཉིས་སྐོར་འདི་སྐབས་དུས་ལ་གཉིས་ཀ་བཞག་བྱས་རེད་ཡ་དེ་རྗེས་ད་ང་ཚོ་ག་ནས་འཁྲུལ་ད་སྡུག་བསྔལ་བ་ཡིན་ཚུལ་དེ་རེད་བ་སྡུག་བསྔལ་བ་ཡིན་ཏེ། སྡུག་བསྔལ་གསུམ་ཅི་རིགས་ཀྱིས་གདུང་ཞིང་འཕགས་པ་དང་མི་མཐུན་པའི་ཕྱིར་ཞེས་དེ་རྗེས་ད་ཟག་བཅས་ཀྱི་རྒྱུན་ལས་བྱུང་བའི་དེ་ལས་འབྲས་བུ་འབྱུང་བའི་ཕྱིར་སྡུག་བསྔལ་ད་ཀུན་འབྱུང་ཟེར་དེ་རེད་བ། ད་ཀུན་འབྱུང་ཡིན་པའི་རྒྱུ་མཚན་གང་ཟེར་ན། ཟག་བཅས་རྒྱུར་གྱུར་པ་དེ་ལས། འབྲས་བུར་གྱུར་པའི་སྡུག་བསྔལ་ཀུན་འབྱུང་བས་ན་ཨན་ཅིག་ཀུན་འབྱུང་ད་ཟག་བཅས་ཆོས་གང་ཡིན་ཀྱང་ཀུན་འབྱུང་རེད། ཀུན་འབྱུང་ཡིན་ཏེ། རང་ཉིད་ཀྱིས་རྒྱུ་བྱས་པ་ལ་བརྟེན་ནས་ཨན་ཅིག་ག་རེ་ཟེར་ན་ཨན་འབྲས་བུ་སྡུག་བདེན་སྡུག་བདེན་བྱུང་དགོས་པ་དེ་རེད། ད་བྱེ་བྲག་སྨྲ་བའི་ཀུན་འབྱུང་ལ་ལས་དང་ཉོན་མོངས་ཀུན་ལས་དང་ཉོན་མོངས་ཀུན་འབྱུང་ཁྱབ་ཟེར་གོ་བ་མ་རེད་བ། ཇི་རང་མ་ཡོད་ག་རེ་རེད་སྡུག་བདེན་དང་ཀུན་འབྱུང་གཉིས་ག་རེ་རེད། དོན་གཅིག་རེད་ཟེར་གོ་བ། ནམ་ཡང་འདི་ན་ཡོད་པ་དང་བདེན་བཞིའི་སྐབས་དུས་ན་ཅིག་གི་གསེར་ཕྲེང་ནང་ཁྱེད་རང་ཚོ་གསེར་ཕྲེང་སྔ་མ་ཁྲིད་དུ་ཡོད་ཀྱི་རེད་བདེན་བཞི་བཤད་ཡོང་དུས་སྒང་ན་ཨང་ཅིག་གི་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་ངོས་བཟུང་དུས་སྒང་ན་དེ་ལ་ཁྱབ་ཆུང་བ་དགག་པ་དང་ཁྱབ་ཆེ་བ་དགག་པ་གཉིས་ཡོང་གི་རེད་ད་ཁྱབ་ཆེ་བ་དགག་པ་དེ་བྱེ་བྲག་སྨྲ་བའི་འདོད་པ་དེ་རེད་བྱེ་བྲག་སྨྲ་བའི་ཁྱབ་ཆེ་སྟངས་ག་རེ་ཟེར་ན་སྡུག་བསྔལ་དང་ཀུན་འབྱུང་གཉིས་སྡུག་བསྔལ་དང་ཀུན་འབྱུང་ག་རེ་དོན་གཅིག་ལབ་བཞག་རེད་བ་ད་ཁྱབ་ཆེ་སྟངས་ཆོས་རེད་སྡུག་བསྔལ་ག་ཟེར་ན་ཨ་ནི་ག་ཟེར་ན། སྡུག་བསྔལ་ལ་ཁྱབ་ཆེ་བའི་སྐྱོན་འདི་ཡོང་གོ་རེད། ད་མདོ་སྡེ་པ་ཡིན་ན་ཁྱབ་ཆུང་བ་རེད། ད་ག་ས་ན་རིགས་སྲེད་པ་གཅིག་པོ་ག་རེ་ས་ན་ཀུན་འབྱུང་རེད་ཟེར་གསུང་གི་འདུག་སྲེད་པ་ཁོ་ན་ག་རེ་ཀུན་འབྱུང་རེད་མདོ་ལས་ག་ས་ན་སྲེད་པ་ཁོ་ན་ཀུན་འབྱུང་ཡིན་པ་བསྟན་བཞག་དེ་ཁྱབ་ཆུང་བའི་སྐྱོན་ཡོང་སྟངས་རེད། ད་བྱེ་བྲག་སྨྲ་བས་ཀུན་འབྱུང་དང་སྡུག་བདེན་དང་ཀུན་འབྱུང་གཉིས་ཀ་དོན་གཅིག་པ་ཁས་བླངས་ན་ཁོང་ནང་འགལ་མང་པོ་ཡོང་གི་རེད། ད་ཡིན་ན་ཁོ་རང་གྲུབ་བསྟན་དུ་གསུང་གི་འདུག་ཀུན་འབྱུང་བདེན་པ་དང་སྡུག་བསྔལ་བདེན་པ་གཉིས།

རེད་ཡ། དེ་བཞིན་ད་ག་རེ་ཟེར་ན། ཀུན་འབྱུང་ད་འཇིག་རྟེན་ཡིན་ཏེ། ད་འདི་རེད་བ། འཇིག་ཅིང་ག་ས། འཇིག་ཅིང་རབ་ཏུ་འཇིག་པས་སམ། གཉེན་པོས་ཀྱང་འཇིག་པས་ན་འཇིག་རྟེན། ད་གོ་གཉེན་པོས་འཇིག་པར་བྱ་བའི་རྟེན་ཅིག་ཡིན་པས་ན་འཇིག་རྟེན་དུ་ཟེར་གོ་ཡོད་ཟེར་བ། འཇིག་ཅིང་རབ་ཏུ་འཇིག་པས་སམ། གཉེན་པོས་ཀྱང་ག་རེ་ཟེར་ན་འཇིག་པར་བྱ་ཡིན་པའི་ཆ་ནས་ག་རེ་རེད་འཇིག་རྟེན། ད་འདི་གཉིས་ཀ་གོ་རྒྱུ་ཡོད་ཟེར། ད་འདི་ནི་ག་རེ་ཟེར་ན་ལྟ་གནས་ཟེར་བ་འདི་རེད་བ། ད་ལྟ་བའི་གནས་ཡིན་ཏེ། ཨན་ཅིག་ལྟ་བས་དམིགས་ཤིང་རྒྱས་པར་འགྱུར་བའི་ཕྱིར་ལྟ་བའི་གནས་རེད་ད་དོ། ཅིག་ད་འདི་ཡིག་གྲངས་གཉིས་གསུངས་བའི་འོག་ལ་འདི་སྲིད་པ་སླེབས་འདུག་སྲིད་པ་ཞེས་བྱ་བའང་དེ་དག་གི་མིང་གི་རྣམ་གྲངས་ཡིན་ནོ་ད་འདི་ཚོ་ངོ་བོ་ཙམ་ངོ་བོ་ཙམ་བསྟན་མ་སོང་འོག་ལ་སླེབས་ཏེ་རིམ་པ་བཞིན་དུ་ད་ཁོ་འཐབ་བཅས་ཡིན་པའི་རྒྱུ་མཚན་དེ་ཡིག་ཆུང་ནང་མི་འདུག་ད་ཡིག་ཆེན་དང་འདི་སླེབས་འདུག་རིམ་པ་བཞིན་དུ་འཐབ་བཅས་ཡིན་ཏེ་བདག་གཞན་ལ་གནོད་པའི་འཐབ་པ་དང་ཉོན་མོངས་པ་དང་བཅས་པའི་ཕྱིར་འདི་བྱས། ད་ནང་བཞིན་སྡུག་བསྔལ་བ་ཡིན་ཏེ་འདུ་བྱེད་ཀྱི་སྡུག་བསྔལ་གྱིས་འཕགས་པ་རྣམས་དང་མི་མཐུན་ཞིང་སྡུག་བསྔལ་གསུམ་གྱིས་སྡུག་བསྔལ་བ་དང་ཨོ་དེ་རེད། འདུ་བྱེད་ཀྱི་སྡུག་བསྔལ་གྱིས་འཕགས་པ་རྣམས་དང་མི་མཐུན་ཞིང་ཨན་ག་རེ་ཟེར་ན། ཨོ་ལ་སོ་སྡུག་བསྔལ་གསུམ་ཅི་རིགས་ཀྱི་དོན་ཡིན་ཞེས་ཟེར་བ་སྡུག་བསྔལ་གསུམ་ཅི་རིགས་ཀྱིས་སྡུག་བསྔལ་བ་དང། ད་ཀུན་འབྱུང་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་རྒྱུར་གྱུར་པའི་ཕུང་པོ་རྣམས་ནི། རྒྱུར་འགྱུར་བའི་ཟག་བཅས་ཕུང་པོ་རྣམས་ཀྱི་ཀུན་འབྱུང་ཀུན་འབྱུང་ཡིན་ལ། འབྲས་བུར་འགྱུར་བའི་ཟག་བཅས་ཕུང་པོ་རྣམས་ནི་སྡུག་བསྔལ་ཡིན་པས་རྒྱུར་འགྱུར་བ་དེ་ལས་འབྲས་བུར་འགྱུར་བའི་སྡུག་བསྔལ་མ་ལུས་པ་ཀུན་འབྱུང་བ་དང་ཟག་བཅས་ཀུན་འབྱུང་བ་ཡིན་ཏེ་རང་ཉིད་ཀྱི་རང་ཉིད་ཀྱི་རང་ཉིད་ལ་བརྟེན་ནས་ག་རེ་རེད་འབྲས་བུ་སྡུག་བདེན་འབྱུང་གི་ཡོད་ཙང་ཀུན་འབྱུང་ལབ་པ་རེད། ཡང་དེ་བཞིན་ཀུན་འབྱུང་བ་དང་ཟེར་ད་འཇིག་པ་དང་ལྡན་པ་དང་ཟེར་ད་འཇིག་རྟེན་ཟེར་དུས་ག་རེ་རེད་འཇིག་འཇིག་པར་ག་འཇིག་ཅིང་རབ་ཏུ་འཇིག་པ་དང་དེ་ནང་བཞིན་གཉེན་པོས་འཇིག་པར་བྱ་བ་ཡིན་ཙང་ག་རེ་འཇིག་རྟེན་འཇིག་པ་དང་འཇིག་པ་དང་ལྡན་པ་དང། ད་དེ་ཡང་འཇིག་ག་ཟེར་ན། ད་སྲིད་པ་ཟེར་ཡ་དེ་བཞིན་མདོ་ལས་དགེ་སློང་དག་ཁ་ཅིག་བདག་དང་བདག་གི་བ་ཡང་དག་པར་རྗེས་སུ་ལྟ་བ་ན་ཡང་དག་པར་རྗེས་སུ་ད་སྲིད་པ་ཟེར་དེ་དེ་སྲིད་པ་ཞེས་བྱ་བ་ཡིན་ཏེ་ག་རེ་ཟེར་ན། ད་དེའི་འོག་ལས་ཀྱི་ཆོས་རྣམས་ལེགས་པར་གྱུར་ཏེ། མདོ་ལས་དགེ་སློང། གང་དག་ཁ་ཅིག་བདག་དང་བདག་གི་བ་ཡང་དག་པར་རྗེས་སུ་ལྟ་བ་ན་ཡང་ཡང་དག་པར་རྗེས་སུ་ལྟ་བ་དེ་དག་ནི་ཉེ་བར་ལེན་པའི་ཕུང་པོ་དེ་དག་ལ་བདག་དང་བདག་གི་བ་ཡང་དག་པར་རྗེས་སུ་ལྟའོ། ད་ཁོ་ཚོས། བྱེ་བྲག་སྨྲ་བ་རྣམས་ཀྱིས། ཕུང་པོ་ལྔ་ཆར་བདག་འདོད་པའི་མདོ་ཤེས་བྱེད་ཅིག་དེ་དེ་དང། འོ་ལེ། ཁྱེད་རང་ཚོ་ཁ་སང་བདག་འགོ་ན་དྲངས་སོང། རེད་པ། མདོ་ལས་དགེ་སློང་ཁ་ཅིག་བདག་དང་བདག་གི་བ་རྗེས་སུ་ལྟ་བ་དེ་དག་ནི་ཡང་དག་པར་རྗེས་ཉེ་བར་ལེན་པའི་ཕུང་པོ་དེ་དག་ལ་བདག་དང་བདག་གི་བ་ཡང་དག་པར་རྗེས་སུ་ལྟའོ་ཟེར་ཨོ་འདི་རེད། ཁོ་ཚོས་ཁ་སང་ཕུང་པོ་ལྔ་ཆར་བདག་ཏུ་འདོད་པའི་མི་ཤེས་བྱེད་དེ་བསྒྲུབ་པ། ཡང་ཞེས་འབྱུང་བས་ཟེར་ད་འཇིག་ཚོགས་ལ་ལྟ་བ་ལ་སོགས་པ་རྒྱས་པར་འགྱུར་བའི་ཕྱིར་ཟེར་ད་སྲིད་པ་ཡིན་ཏེ་ཟེར་དེ་ཚིག་དེ་གསལ་པོ་ལས་མ་གསུངས་ད་ག། བསྡོམས་ན་དོན་ལས་ད་ག་རེ་ན་སྲིད་པ་ཟེར་དེ་རེད་པ་ད་ལྟ་གནས་ཡིན་པའི་རྒྱུ་མཚན་ག་ཟེར་ན་ལྟ་བས་དམིགས་ཤིང་རྒྱས་པར་འགྱུར་བའི་ཕྱིར་ཟེར་གྱི་རེད་ད་འདི་ན་འདི་གསལ་པོ་ཡོང་མི་འདུག་པ་ད་ཟག་བཅས་ཀྱི་ཆོས་དེ་དག་ཆོས་ལྟ་གནས་ཡིན་ཏེ། ལྟ་བས་དམིགས་ཤིང་རྒྱས་པར་འགྱུར་བ་ཡིན་པའི་ཕྱིར་ཟེར་ག་ཟེར་ན་ཁོ་རང་ལ་ལྟ་བ་དམིགས་ལྟ་བའི་དམིགས་པ་ཙམ་དུ་མ་ཟད་དེ་ལ་བརྟེན་ནས་ལྟ་བ་རྒྱས་པར་འགྱུར་བ་ཡིན་ཙང་ཁོ་ག་རེ་ལྟ་གནས་ལབ་བྱས་གསུངས་པ་རེད། ད་བྱས་ཙང་དེ་ཚོ། ག་ཟེར་ན། གང་དག་ཟག་བཅས་ཉེར་ལེན་པའི། གང་དག་ཟག་བཅས་ཉེར་ལེན་ཕུང་པོ་དེ་དག་འཐབ་བཅས་ཀྱང་སྡུག་བསྔལ་ཀུན་འབྱུང་འཇིག་རྟེན་དང། ལྟ་གནས་སྲིད་པ་དེ་དག་ཡིན། འོ་དེ་རེད་ད་འདི་ག་ཟེར་ན་དེ་ཆ་ཚང་ཟག་བཅས་མིང་གི་རྣམ་གྲངས་རེད་ཟག་བཅས་དང་དོན་གཅིག་པའི་ཆོས། ཡང་དེ་བཞིན་ད་འདི་ལ་ཁ་ཅིག་དོགས་པ་འབྱུང་གི་རེད། ད་ག་རེ་ཟེར་ན་ཟག་བཅས་ཀྱི་ཆོས་ཅི་ད་ལ་ལྟ་བའི་གནས་ཟེར་གྱི་འདུག་ཨ། འདོད་ཆགས་ཀྱི་གནས་ཟེར་གྱི་མི་འདུག་ཨ་ཞེ་སྡང་གི་གནས་ཟེར་གྱི་མི་འདུག་ཨ་དེ་ནང་བཞིན་ཐེ་ཚོམ་གྱི་གནས་ཟེར་གྱི་མི་འདུག་རྩ་ཉོན་དྲུག་ནང་དེ་ལྟ་བ་ཁོ་ནའི་གནས་མ་གཏོགས་པའི་རྩ་ཉོན་གཞན་ལྔ་པོ་དེ་དེའི་གནས་གསུང་གི་མི་འདུག་ཨ་འདི་ག་རེ་བྱས་གསུང་གི་ཡོད་པ་མ་རེད་ཁ་ཅིག་རྩོད་པ་བྱུང་འདི་ལན་རྒྱག་གི་འདུག་གལ་ཏེ་ཟག་བཅས་ཀྱི་དངོས་པོ་ལ་ཉོན་མོངས་པ་ཐམས་ཅད་རྒྱས་པར་འགྱུར་བ་ཡིན་ན་དེ་དག་ལ་ལྟ་བ་ཁོ་ནའི་གནས་ཞེས་ཅི་ལྟར་ཅིའི་ཕྱིར་བརྗོད་ཅེ་ན། ད་འདི་རེད་པ། ད་གལ་ཏེ་ཟག་བཅས་ཀྱི་དངོས་པོ་ལ་ཉོན་མོངས་ཐམས་ཅད་རྒྱས་ཀྱི་རེད་པ་ཟག་བཅས་དངོས་པོར་ཉོན་མོངས་ཐམས་ཅད་རྒྱས་ཀྱི་ཡིན་ན་དེ་ལ། ཨ་ནི་ལྟ་བ་ཁོ་ན་ཟེར་དགོས་པ་ག་རེ། ལྟ་གནས་ཟེར་དགོས་པ་ལྟ་བའི་གནས་ཁོ་ན་ཟེར་དགོས་པའི་རྒྱུ་མཚན་ག་རེ་ཟེར་ན། ཉོན་མོངས་པ་གཞན་རྣམས་རྒྱས་པར་འགྱུར་མོད་ཀྱི་དཔེར་ན་ཟག་བཅས་གང་དང་གང་ཁོ་ལ་དམིགས་ནས་ཉོན་མོངས་པ་རྒྱས་དེ་རྒྱས་ཀྱི་རེད་པ་ཡིན་ནའང་ད་དེ་རྒྱས་པ་ཙམ་གྱིས་དེའི་གནས་ཟེར་གྱི་མ་རེད། ལྟ་བ་ནི་ལྟ་བ་ལ་ཟེར་དགོས་པའི་རྒྱུ་མཚན་དེ་གསུངས་པ་རེད། ཉོན་མོངས་པ་གཞན་རྣམས་ཀྱང་རྒྱས་པར་འགྱུར་མོད་ཀྱི་འོན་ཀྱང་འདིར་ལྟ་བ་ཁོ་ནའི་གནས་ཞེས་བརྗོད་པ་ནི། ད་དེ་གསུང་གི་རེད་ད་རྩ་ཉོན་གཞན་དང་གཞན་ཁ་ཅིག་ཨ་ཅིག་ཉོན་མོངས་རང་གི་མཚན་ཉིད་ཡིན་འདའ་མཁན་ཅིག་ཁ་ཅིག་ཉོན་མོངས་སྤྱིའི་མཚན་ཉིད་ཡིན་པའི་དབང་དུ་བཏང་པ་ཡིན་ནའི་ཡང་ཅིག་ཅིག་རྣམ་གྲངས་མེད་པ་མ་ཡིན་པ་ཁོ་རྣམ་གྲངས་དང་བཅས་པ་ཡིན་པ་ཆགས་འགྲོ་གི་རེད་འོ་དེ་འདྲ་ཆགས་འགྲོ་གི་རེད། ཡང་ཁ་ཅིག་ཅིག། འོག་ལ་སོང། ཉོན་མོངས་རང་གི་སྤྱིའི་མཚན་ཉིད་ཡིན། ད་ག་ནང་བཞིན་རྣམ་གྲངས་མེད་པ་ཡིན་ནའི་ཡང་ཁོ་ཚོ་བརྟན་པ་ནི་མ་རེད། དཔེར་ན་ཐེ་ཚོམ་ལྟ་བུ་ཡིན་ན་ཉོན་མོངས་སྤྱིའི་མཚན་ཉིད་ཆ་དེ་རེད། ད་ག་ནང་བཞིན་རྣམ་གྲངས་མེད་པའང་རེད། ཡིན་ནའི་ག་རེ་མ་རེད་ཁོ་བརྟན་པ་དེ་མ་རེད་ཁོ་ག་རེ་རེད་ཟེར་ན་གཡོ་བའི་རང་བཞིན་ཞིག་རེད་ཐེ་ཚོམ་བསལ་ནམ་ཉོན་ང་ཚོས་གཡོ་བའི་རང་བཞིན་ཞིག་རེད་པ་ཁོ་ཅིག་རྐྱེན་ཅིག་འཕྲད་དུས་པ་ལ་ཡང་ཕར་དོན་འགྱུར་དོན་མི་འགྱུར་ཁོ་འགྱུར་ཆོག་ཆོག་ཅིག་འདུག་ག་ཐེ་ཚོམ་ཟེར་དུས་དེ་འདྲ་ཞིག་རེད་བྱས་ཙང་ད་རྩ་ཉོན་གཞན་མ་སྨོས་པའི་རྒྱུ་མཚན་འདི་གསུངས་པ་རེད་ད་དོན་ལྟ་བའི་གནས་དེ་ལ་ཁྱད་ཆོས་གསུམ་ཚང་བ་ཅིག། ཨ་ནི་གཅིག། ཆོས་ཐམས་ཟག་བཅས་ཀྱི་ཆོས་ཐམས་ཅད་ལ་དམིགས་པ། ཐམས་ཅད་ལ་དམིགས་པ། དེ་ཡང་དུས་ཐམས་ཅད་དུ་དམིགས་པ། ཟག་བཅས་ཀྱི་ཆོས་ཐམས་ཅད་ལ་དུས་ཐམས་ཅད་དུ་དམིགས་པ། རྣམ་གྲངས་མེད་པ། ཨ་ནི་གཅིག་མི་གཡོ་བ། དེ་གསུམ་ཚང་བ་རེད་དེ་གསུམ་ཚང་བ་ཡིན་ན་ཁོ་ལ་གཅིག། ཁོའི་གནས་ལབ་འགྲིག་གི་ཡོད་པ་རེད་ད་ཉོན་མོངས་གཞན་དང་གཞན་རྩ་ཉོན་གཞན་དང་གཞན་ལ་དེ་གསུམ་མ་ཚང་ཡིན་ཙང་ག་རེ་མ་ལབ་པ་རེད་ཨ་འདོད་ཆགས་ཀྱི་གནས་ཞེ་སྡང་གི་གནས་ཕྲག་དོག་གི་གནས་ང་རྒྱལ་གྱི་གནས་ཐེ་ཚོམ་གྱི་གནས་ལབ་ཡོག་མ་རེད་གསུངས་པ་རེད་ད་དེ་ད་གང་ཞིག་ཟག་བཅས་ཀྱི་དངོས་པོ་ཐམས་ཅད་ལ་དུས་ཐམས་ཅད་ཀྱི་ཚེ་རྣམ་གྲངས་མེད་པ་བརྟན་པར་འཛིན་པ་དེ་དག་ལ་ནི་ཡོག་བྱས་ཙང་ཨ་དེ་ཡང་དངོས་པོ་ཐམས་ཅད་ཟག་བཅས་ཀྱི་དངོས་པོ་ཐམས་ཅད་ལ་བྱས་དེ་ཡང་དུས་ཐམས་ཅད་ཀྱི་ཚེ་རྣམ་གྲངས་མེད་པ་ད་ཁྱད་ཆོས་གསུམ་སྦྱར་འདི་དང། ཟག་བཅས་ཀྱི་ཆོས་ཐམས་ཅད་ལ་གཅིག་བྱས། དུས་ཐམས་ཅད་ཀྱི་ཚེ་རྣམ་གྲངས་མེད་པར་གཅིག་བྱས་བརྟན་པར་འཛིན་པ། དེ་གསུམ་ཚང་ན་ཁོ་ག་རེ་ཆགས་འགྲོ་གི་རེད་ཅིག་ཁོའི་གནས་ལབ་ཀྱི་ཡོད་རེད། བསྟན་པར་འཛིན་པ་དེ་ལ་གནས་ཞེས་བརྗོད་པ་ཡིན་ན། འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ་དང་ཉོན་མོངས་པ་རང་གི་མཚན་ཉིད་དང་འདོད་ཆགས་བྱས་ཁོང་ཁྲོ་བྱས་ང་རྒྱལ་ནི་ག་རེ་རེད་ཉོན་མོངས་པ་རང་གི་མཚན་ཉིད་ཡིན་པས་ཐམས་ཅད་ལ་མ་ཡིན་ཏེ། ད་ཉོན་མོངས་པ་རང་གི་མཚན་ཉིད་ཟེར་དུས་སྒང་ལ། དཔེར་ན་ཆགས་སྡང་གི་བློ་དེ་ཚོས། ཟག་བཅས་ཀྱི་ཆོས་དེ་ལ་རིགས་སུ་ཆད་ཀྱི་འདུག་ག་དེ་རེད་ད། ཟག་བཅས་ཀྱི་ཆོས་ཐམས་ཅད་ལ་ཁྱབ་ཐུབ་ཀྱི་མི་འདུག་ག། དཔེར་ན་ཆགས་པ་ལྟ་བུ་ཡིན་ན་ཟག་བཅས་ཀྱི་ཆོས་ཡིད་དུ་འོང་བ་ཞིག་ལས་མ་གཏོགས་ཆགས་པ་སྐྱེ་གི་མ་རེད་བ། ཁོང་ཁྲོ་ལྟ་བུ་ཡིན་ན་ཟག་བཅས་ཀྱི་ཆོས་ཡིད་དུ་མི་འོང་བ་ཅིག་ལས་མ་གཏོགས་ཁོང་ཁྲོ་སྐྱེ་གི་མ་རེད་བ། ཁོ་ག་རེ་ཟེར་ན་ཆགས་སྡང་གཉིས་ཀྱིས་ཀྱང་རང་གི་དཔེ་གཅིག་གིས་ཆགས་སྡང་སྐྱེ་སའི་ཡུལ་ཟག་བཅས་དེ་རིགས་སུ་ཆད་ཀྱི་འདུག་ག་ད་རིགས་སུ་མ་ཆད་པར་ཐམས་ཅད་ལ་ཕར་ཁྱབ་པ་ཅིག་དགོས་པ་རེད་ད་གང་ལྟར་ཡང། དཔེར་ན་ང་རྒྱལ་ཡིན་ནའི་ག་རེ་ཟེར་ན་དགའ་བ་མི་རིགས་རེད། ད་ཅིག་རང་གི་ཡོན་ཏན་ཅིག་ལ་དམིགས་ནས་ཁོ་ང་རྒྱལ་སྐྱེ་གི་འདུག་ག་རང་གི་སྐྱོན་ལ་དམིགས་ནས་ང་རྒྱལ་སྐྱེ་གི་མ་རེད་བ། ད་ང་སྐྱོན་ཞེ་པོ་ཅིག་ཡོད་ད་ང་ཁོ་ལས་ལྷག་པ་ཡོད་ཟེར་ང་རྒྱལ་སྐྱེ་མཁན་ཡོག་མ་རེད་བ། ད་སོ་སོའི་ཡོན་ཏན་དེ་ཆུང་ཆུང་ཅིག་ལ་དམིགས་ད་འདི་ཞེ་པོ་ཡིན་པར་རློམ་ནས་ཡང་ང་རྒྱལ་སྐྱེ་བ་འདི་ལ་ང་རྒྱལ་ཟེར་གི་རེད་མ་གཏོགས་སྐྱོན་ལ་དམིགས་ནས་ང་རྒྱལ་སྐྱེ་གི་མ་རེད་བ་བྱས་ཙང་ད། འདོད་ཆགས་ཟེར་བ་དང་ཞེ་སྡང་ཟེར་བ་དང་ང་རྒྱལ་ཟེར་བ་དེ་ཚོ་ཁོ་ག་རེ་ཟེར་ན་ཉོན་མོངས་རང་གི་མཚན་ཉིད་རེད་ཉོན་མོངས་རང་གི་མཚན་ཉིད་ཡིན་ཏེ། ཟག་བཅས་ཀྱི། ཆོས་ཐམས་ཅད་ལ་དམིགས་མ་ཐུབ་པས་ད་ཟག་བཅས་ཀྱི་ཆོས་ཐམས་ཅད་ལ་དམིགས་མ་ཐུབ་པའི་ཕྱིར་ཁོས་ག་རེ་ཟེར་ན་རང་གི་ཡུལ་དེ་རིས་སུ་ཆད་ཀྱི་འདུག་ཆགས་སྡང་ཆགས་པ་ཡིན་ན་ཡིད་འོང་གི་ཅིག་དམིགས་སྡང་བ་ཡིན་ན་ག་རེ་ཟེར་ན་འོ་ལ་སོ་ཞིག་ཡིད་དུ་མི་འོང་ལ། ད་དཔེར་ན་ང་རྒྱལ་ལྟ་བུ་ཡིན་ན་ཡོན་ཏན་གྱི་ཆ་གཅིག་ལ་མ་གཏོགས་ཅི་ཡོན་ཏན་མ་ཡིན་པའི་ཆ་ལ་ཁོས་དམིགས་ཐུབ་མི་འདུག་དེ་ཡིན་ཙང་ཉོན་མོངས་རང་གི་མཚན་ཉིད་ཟེར་དེ་རེད་ཀོ་སེ། ཉོན་མོངས་རང་གི་མཚན་ཉིད་ཡིན་པའི་རྒྱུ་མཚན་འོག་ཏུ་སླེབ་ཡོང་གི་འདི་ན་འདུག་ཉོན་མོངས་པ་རང་གི་མཚན་ཉིད་ཡིན་པས་ཐམས་ཅད་ལ་མ་ཡིན་ལ། དེ་ཙམ་དུ་མ་ཟད་དུས་ཐམས་ཅད་ཀྱི་ཚེ་ཡང་མ་རེད། འོ་རེད། དུས་ཐམས་ཅད་ཀྱི་ཚེ་ཡང་མ་ཡིན་ཏེ་གང་ལ་དེ་སྐྱེས་མ་སྤངས་པ་དངོས་པོ་དེ་ཡིན་ཡོད་མ་ཡིན་ད་འདི་འོ་ལེགས་རེད་གནས་ལྔ་པའི་གནས་ལྔ་པའི་ནང་ལས་ཀྱི་ཕྲ་རྒྱས་སྤངས་ཚུལ་སྐབས་ན་གང་ལ་དེ་སྐྱེས་མ་སྤངས་པ། ད་དེ་མ་སྤངས་པ་དེ་མ་སྤངས་པ་དེ་སྲིད་དུ་ཁོ་ལྡན་གྱི་རེད་ཟེར་ཅིག་ཚིག་ཅིག་ཡོད་རེད་གང་ལ་དེ་སྐྱེས་མ་སྤངས་དངོས་པོ་དེ་དང་ལྡན་པ་ཡིན་ཚིག་ཅིག་ཡོད་རེད་དེའི་སྐབས་དུ་འདི་གསུང་གི་ཡོད་ས་རེད་གང་ལ་དེ་སྐྱེས་མ་སྤངས་པ་ཞེས་འཆད་པར་འགྱུར་བའི་ཕྱིར་རོ། ད་མདོར་བསྡུ་ན། རྡུལ། ཐམས་ཅད་ལ་དམིགས་པ་དེ་མ་རེད། དེ་ཡང་དུས་ཐམས་ཅད་ཀྱི་ཚེ་ཡང་ག་རེ་ཟེར་ན་རྣམ་གྲངས་མེད་པ་དེ་མ་རེད། ད་མ་རིག་པ་ནི་དུས་ཐམས་ཅད་ཀྱི་ཚེ་ཡང་རྣམ་གྲངས་མེད་པ་ཕྱོགས་གཅིག་པ་ནི་མ་ཡིན་ཏེ་ད་མ་རིག་པ་དེ་ཉོན་མོངས་སྤྱིའི་མཚན་ཉིད་ཆགས་དེ་རེད། ཉོན་མོངས་སྤྱིའི་མཚན་ཉིད་ཚང་དེར་ག་རེ་ཟེར་ན་ཁོ་ཐམས་ཅད་ལ་དམིགས་ཐུབ་ཀྱི་འདུག་བ། མ་རིག་པས་ད་ཟག་བཅས་ཐམས་ཅད་ལ་དམིགས་ཐུབ་ཀྱི་འདུག་བ། ད་ཉོན་མོངས་སྤྱིའི་མཚན་ཉིད་རེད་དེ་ག་རེ་ཚང་དགོས་པ་མ་རེད། ཨ་ཞིག་ཐམས་ཅད་ལ་དམིགས་ཀྱི་རེད་དེ་ག་རེ་ཟེར་ན། དུས་ཐམས་ཅད་དུ་རྣམ་གྲངས་མེད་པ་དེ་མ་རེད། འོ་དུས་རེད། ཐམས་ཅད་ལ་དམིགས་ཀྱང་ག་རེ་མ་རེད། ཐམས་ཅད་ཀྱི་ཚེ་ཡང་རྣམ་གྲངས་མེད་པ་ཕྱོགས་གཅིག་ཏུ་དམིགས་པ་མ་ཡིན་ཏེ། མ་དམིགས་པའི་རྒྱུ་མཚན་གང་འདོད་ཆགས་དང་མཚུངས་ལྡན་སོང་བའི་མ་རིག་པ་དེ་དེ། ཨ་ནི། ཡུལ་རིས་སུ་ཆད་ཀྱི་འདུག་བ། འདིར་དང། ག་སང་འདོད་ཆགས་དང་ག་སང་འདོད་ཆགས་ལ་སོགས་པ་དང་མཚུངས་པར་ལྡན་པ་རྣམས་འདོད་ཆགས་ལ་སོགས་པ་བཞིན་དུ་རྟོགས་པའི་ཕྱིར་རོ། ད་ཕལ་ཆེར། དུས་ཐམས་ཅད་དུ་རེད་བ། ཁ་སང་དུས་ཐམས་ཅད་དུ་རྣམ་གྲངས་མེད་པ་དེ་མ་རེད། དཔེར་ན་འདོད་ཆགས་ལ་སོགས་པ་མཚུངས་ལྡན་སོང་བའི་མ་རིག་པ་འདུག་བ། དེ་གསུང་གི་ཡོད་ས་རེད། འདོད་ཆགས་ལ་སོགས་པ་མཚུངས་པར་ལྡན་པ་རྣམས་འདོད་ཆགས་ལ་སོགས་པ་བཞིན་དུ་ད་འདོད་ཆགས་ལ་སོགས་པ་མཚུངས་ལྡན་གྱི་མ་རིག་པ་དེ་དང་འདོད་ཆགས་ལ་སོགས་པ་ནང་བཞིན་དུས་ཐམས་ཅད་དུ་རྣམ་གྲངས་མེད་པ་དེ་མ་ཡིན་རྣམ་གྲངས་མེད་པ་དེ་ཆགས་ཀྱི་མི་འདུག་དུས་ཐམས་ཅད་དུ་རྣམ་གྲངས་ཡོད་པ་ཆགས་འགྲོ་གི་འདུག། འོ་འདོད་ཆགས་ལ་སོགས་པ་བཞིན་དུ་རྟོགས་པའི་ཕྱིར་རོ། ད་དེ་ཅིག་ད་ལྟ་འདི་ན། མཚན་ཉིད། མ་རིག་པ་ལྟ་བུ་ཡིན་ན་ཟུར་དང་པོ་ཚང་ཞག་ཟུར་གཉིས་པོ་དེ་ཚང་གི་མི་འདུག་བ། ད་ཐེ་ཚོམ་ན་ནི་ཐེ་ཚོམ། ནི། གཞན་རྣམས་ཡོད་ཀྱང་བརྟན་པར་འཛིན་པ་ད་ཐེ་ཚོམ་ལྟ་བུ་ཡིན་ན་དང་པོ་དང་གཉིས་པོ་གཉིས་ཚང་གི་འདུག་ག་དུས་ན། ག་ས་དེ། ག་ས་ན་འོག་ལ་སོགས་ཟག་བཅས་ཀྱི་ཆོས་ཐམས་ཅད་ལ་དམིགས། དེ་ཡང་དུས་ཐམས་ཅད་རྣམ་གྲངས་མེད་པར་དམིགས། ད་ག་རེ་དམིགས་མི་འདུག། ག་ས་ན། ད་ག་རེ་དམིགས་མ་ཟ། བརྟན་པར་བརྟན་པའི་དོན་དེ་ཚང་གི་ཡོད་པ་མ་རེད་ད་ཁོ་ག་རེ་ཟེར་ན་བརྟན་པར་མི་འཛིན་པ་རེད་ཁོ་གཡོ་བ་མ་རེད་ག་ས་མི་གཡོ་བའི་རང་བཞིན་ཅིག་མ་རེད་ཐེ་ཚོམ་ཟེར་ག་རེ་གཡོ་བའི་རང་བཞིན་ཅིག་ཆགས་དེ་རེད་བ། ཐེ་ཚོམ་ན་ནི་གཞན་རྣམས་ཡོད་ཀྱང་བརྟན་པར་འཛིན་པ་མེད་པའི་ཕྱིར་ད་འོག་ལ། པའི་ཅིག། ལུང་མ་བསྟན་གྱི་རྩ་བ་གསུམ་བཞག་ཡང་འདུག་ག་ལ། ཅིག། ཐེ་ཚོམ་མ་བཞག་པའི་རྒྱུ་མཚན་ག་ས་ན་ཐེ་ཚོམ་ནི་ག་ས་ན་གཡོ་བའི་རང་བཞིན་ཅིག་ཡིན་ཙང་ལུང་མ་བསྟན་གྱི་རྩ་བ་མ་བཞག་རྩ་བ་ལ་ག་རེ་ཟེར་ན་མི་གཡོ་བ་བརྟན་པ་ཅིག་དགོས་རེད་གསུངས་རེད་གནས་ལྔ་པའི་ནང།

ད་དུས་གོན་པ་དང་ཐམས་ཅད་ལ་རྣམ་གྲངས་མེད་དང་མི་གཡོ་བ་ལྟ་ཡིན་དེ་ལྟར་ཆགས་སོགས་དང་མ་རིག་པ་དང་ཐེ་ཚོམ་མིན། ད་དེ་དུས་དུས་གོན་ལ་ཐམས་ཅད་དུ་རྣམ་གྲངས་མེད་པ་མི་གཡོ་བ་དོན་འཁྲུལ་གྱི་ལྟ་གནས་ཟེར་རེད་ད་ཆགས་པ་དང་ད་ག་ནང་བཞིན་ལྟ་བ་དང་མ་རིག་པ་ང་རྒྱལ་དང་མ་རིག་ཐེ་ཚོམ་ལ་དེ་དག་མ་ཚང་བའི་རྒྱུ་མཚན་གྱིས་དེ་དག་གི་གནས་ཞེས་མ་བརྗོད་པ་རེད་ཨོ་འདུག་ཟེར་རེད་ད་འདི་ནམ་གྱི་དོག་པོ་རེད་ཅེས་ཀྱི་དོགས་ད་མདོ་དོན་ག་རེ་ཟག་བཅས་ཀྱི་ཆོས་དེ་དག་ལ་ལྟ་གནས་ཟེར་དགོས་པའི་རྒྱུ་མཚན་དེ་ལྟ་བའི་གནས་ཟེར་བའི་རྒྱུ་མཚན་དེ་ལྟ་བ་དེ་ལ་ག་རེ་ཟེར་ན་ཁྱད་ཆོས་ག་ཚོད་ཚང་དགོས་རེད། གསུམ་ཚང་དགོས་རེད་ཨང་གཅིག་གིས་ཟག་བཅས་ཀྱི་ཆོས་ཐམས་ཅད་དམིགས་རོ། དེ་ཡང་དུས་ཐམས་ཅད་དུ་རྣམ་གྲངས་མེད་པར་དམིགས་པ་དེ་ཡང་ག་རེ་ཟེར་བརྟན་པར་འཛིན་པ་ཡིན་པས་བྱུང་ནས་ལྟ་བ་ཟེར་ལྟ་བ་བརྟན་པོ་རེད་དོགས་རྣམས་ཀྱིས་ང་ཚོས་འཛིན་ཚུལ་ཅན་གྱི་ཉོན་མོངས་དང་འཛིན་ཚུལ་ཅན་གྱི་ཉོན་མོངས་མ་ཡིན་པ་ཅན་འཛིན་ཚུལ་ཅན་གྱི་ཉོན་མོངས་དེ་བརྟན་པོ་བར་བརྟན་དགོས་ཟེར་རེད། ད་གང་ཟེར་ན་ཁོ་རང་གི་ཡུལ་གང་འཛིན་པ་ན་ཁོ་ཕྱིན་ཅི་ལོག་ཁོ་རང་གི་མཐའ་སྤྱི་ལ་རྒྱབ་འགལ་འཛིན་གྱི་འདུག་བ། རེད་བ། ད་ཉོན་མོངས་རང་གི་མཚན་ཉིད་དུ་སོ། གཅིག་གིས་སྤྱིའི་མཚན་ཉིད་ལ་རྒྱབ་ཕྱིན་ཁོ་རང་འཛིན་ཡག་ཅིག་མ་འདུག་ཁོ་རང་གི་ལྟ་བའི་ཡུལ་དེ་ཆགས་ཡག་ཅིག་མ་འདུག་རང་སྟོབས་ཀྱིས་འཛིན་ཐུབ་ཀྱི་མི་འདུག་བ། འོ་དེ་རེད། ཇི་ལྟར་ད་ཉོན་མོངས་རང་གི་ཁ་སང་དེ་སྤྱིའི་མཚན་ཉིད་བཏགས་པ་འཛིན་ཚུལ་ཅན་གྱི་ཉོན་མོངས་ཟེར་ཡག་འདུག་སོང་ང་ཚོ་མོ་སོང་ན་དཔེ་ཅིག་ཉོན་མོངས་ཤུགས་ཆེ་བོ་འདུག་ཟེར་རེད་འདུག་ད་ཇེ་བཟང་ད་འཛིན་ཚུལ་ཅན་ཉོན་མོངས་མ་ཡིན་པ་འདུག་སོང་ཁོ་འདི་འཁོར་ལོ་བག་རྒྱབ་རྟེན་ཆོད་ཁོ་རང་གི་ཅིག་དཔེར་ན་ཆགས་པ་ར་ཞིག་ནས་བདག་ཏུ་འཛིན་པའི་བདག་འཛིན་དེ་དབང་གིས་ཁོ་ཡུལ་ད་ཅིག་ཡིད་དུ་འོང་བ་དམིགས་ཆགས་པ་སྐྱེས་སྡང་བ་ཡིན་ན་བདག་ཏུ་བདག་འཛིན་དེ་ཀུན་ནས་བསླངས་པའི་ཐོག་དེ་ནས་ཡིད་དུ་མི་འོང་བ་ལ་ག་རེ་རེད། ཨ་ནི་ཅིག་ག་རེ་རེད་ཨ་ནི་ཅིག་སྡང་བ་སྐྱེ་ཡག་འདུག་ཟེར་རེད་མ་གཏོགས་ཁོ་རང་རང་སྟོབས་ཀྱིས་ཡུལ་གྱི་དེ་ལ་དམིགས་ཐུབ་མི་འདུག་བ་དེ་ཡིན་ཙང་ག་རེ་རེད་ཉོན་མོངས་ཅིག་གི་ག་འཛིན་ཚུལ་ཅན་ཉོན་མོངས་དེ་ཤུགས་ཆེ་བ་ཡིན་རེད། ད་ང་ཚོ་མ་སོང་ན་མི་ཁྲེབ་ཏོ་ཁྲེབ་རྐྱང་ཅིག་ཡོད་པ་བྱས། ཁོ་རང་ལྟ་བའི་འཛིན་ཚུལ་ཅན་ཉོན་མོངས་ནང་བཞིན་རེད་ད་ཁྲེབ་ཏོ་ཁྲེབ་རྐྱང་དེ་དེ་མི་གཞན་དག་དེ་ཡག་པོ་ཡོད་གི་དེ་ཁོས་ག་ལེ་ག་ལེ་ཁོས་མཉམ་དུ་ཁོ་ཁྲེབ་ཏོ་རེ་ཞིག་ཟོས་བྱས་གི་འདུག་བ་ད་ཁྲེབ་ཏོ་བར་སྣང་བ་དེ་མི་ཡག་པོ་ཡོད་གི་དེ་ཁོ་རང་གི་རྐང་ཚུགས་འདུག་བྱ་བྱས་པ་དེ་མ་རེད་དེ་ཡིན་ནས་མི་ཁྲེབ་ཏོ་དེ་དེ་དཔེ་ཅིག་ཁོས་ཅིག

ཉོན་མོངས་སྐྱོན་རྣམས་མ་ལུས་འཇིག་ཚོགས་ལ། ལྟ་ལས་བྱུང་བར་བློ་ཡིས་མཐོང་གྱུར་ཏེ་གང་ཟག་བདག་ཉིད་པ། རྩོལ་བའི་ཚུལ་ཟད་ཨོ་རོད་གཅིག་པུ་རི་དྭགས་འབབ་སོ་གཅིག་རྐང་འབབ་འབྲོག་ཏུ་བ། ཡང་དེ་བྱས། རྣམ་གྲངས་མེད། རྣམ་གྲངས་པ་ཟེར་དུས་འོ་ན་ད་འདི་གསུང་དགོས་ཟེར། དུས་ཀུན་ཏུ། ཀུན་ཏུ་མ་ཡིན་པར་རེད་པ། དུས་ཀུན་ཏུ་མ་ཡིན་པ། དུས་འགའ་ཞིག་རེད། ད་དཔེར་ན། ད་ཐམས་ཅད་ལ་དམིགས་པ་ཟེར་རེད་རྣམ་གྲངས་པ་ཟེར་དུས་ཁོ་ལ་དཔེར་ན་འདོད་ཆགས་དང་མཚུངས་ལྡན་སོགས་མ་རིག་པ་དེ་དུས་ཀུན་ཏུ།

ཚུལ་མིན་ཡིད་བྱེད་རྣམ་རྟོག་དབང་གིས་གཙོ། བདག་འཛིན་དབང་གིས་ཚུལ་མིན་ཡིད་བྱེད་རྣམ་རྟོག་འདྲེན་གྱི་འདུག་པ། ཇི་ལྟར་ད་རང་གིས་དང་པོ་བདག་འཛིན་བསྐྱེད་དེའི་དབང་གིས། ཚུལ་མིན་ཡིད་བྱེད་རྣམ་རྟོག་དེའི་དབང་གིས་ག་རེ་སྐྱེ་གི་འདུག། ཨ་ནི་ཅིག་ཆགས་པའམ་ཡང་ན་ག་རེ་རེད་སྡང་བ་སྐྱེ་གི་འདུག་པ་དང་རྩ་བ་ཤེས་རབ་ནང་གསུངས་ཡག་ནང་བཞིན་རེད་པ། དོན་དེ་གཅིག་པ་ཡིན་གྱི་རེད་ད་ག་རེ་ཟེར་ན། ལས་དང་ཉོན་མོངས་ཟད་པས་ཐར། ཨ་ནི་ལས་དང་ཉོན་མོངས་རྣམ་རྟོག་ལས་དེ་དག་སྤྲོས་ལས་སྤྲོས་པ་ནི་སྟོང་པ་ཉིད་ཀྱིས་འགག་པར་འགྱུར་ཟེར་ཆོས་འདི་གཅིག་པུ་ཅི་ཡང་རེད། ད་མ་རིག་པ་དེ་དུས་ཐམས་ཅད་ལ་ཐམས་ཅད་ལ་དམིགས་པ་དེ་རེད། ཨ་དུས་ཐམས་ཅད་དུ་རྣམ་གྲངས་མེད་པ་དེ་མ་རེད་ཁོ་རྣམ་གྲངས་དང་བཅས་པ་ཆགས་འགྲོ་གི་འདུག་ག་རེ་ཟེར་ན་ཁོ་ག་རེ་ག་ཟེར་ན་འདོད་ཆགས་དང་མཚུངས་ལྡན་གསུངས་ཡོང་དུས་སྒང་ལ་ཁོ་ག་རེ་ཟེར་ན་ཅིག་སྐབས་རེ་མངོན་དུ་འགྱུར་སྐབས་རེ་མངོན་དུ་མ་འགྱུར་བ་ཆགས་འགྲོ་གི་འདུག་འོང། ད་མ་རིག་པ་ད་འདོད་ཆགས་དང་མཚུངས་ལྡན་ལབ་སོང་འདོད་ཆགས་ལ་སོགས་དང་མཚུངས་པར་ལྡན་པ་རྣམས་ཡང་འདོད་ཆགས་ལ་སོགས་པ་བཞིན་དུ་རྟོགས་པའི་ཕྱིར་རོ།

ལྟ་བ་ནང་བཞིན་གྱི་དུས་ཀུན་ཏུ་གང་ཟག་དེའི་རྒྱུད་ལ་ཡོད་འདྲ་བ་ཆགས་ཀྱི་མི་འདུག་སྐབས་རེ་ག་རེ་ཟེར་ན་བག་ལ་ཉལ་དུས་ནས་ཆགས་འགྲོ་གི་འདུག་འདི་ལ་གོ་གི་ཡོད་ཟེར། རྣམ་གྲངས་མེད་པ་ཟེར་དེ་རེད་བ། འདོད་ཆགས་ལ་སོགས་པ་ག་རེ་མཚུངས་པར་ལྡན་པ་རྣམས། འདོད་ཆགས་ལ་སོགས་པ་བཞིན་དུ་རྟོགས་པའི་ཕྱིར་རོ་གསུངས་སོ། ད་རིགས་པ་བར་དང་ཡང་དེ་ཡོང་གི་ཡོད་ཟེར། འོ་ན་ལྟ་བ་ལས་དང་ཡང་ཆོག། འདོད་ཆགས་དང་མཚུངས་ཟློག་སོགས་ལྟ་བ་ཡོད་དེ་མེད་རེད་བ། ཡོད་རེད་ཡོད་མ་རེད།

ཡང་ཏིལ་སློག་ཙང་ངམ་ཏིལ་སློག་རུ་བ་རྐྱང་ཚོ་ད་ཅིག་གཞུང་ངེས་ཅན་མ་བཏང་ཐོག་ནས་ཁྱོད་ཡོང་བ་མ་འཛོལ་དེ་མ་སློག་ཤེས་པའི་དཀའ་ངལ་ཅི་ཡོད་མ་རེད་ད་ངེས་ཅན་བཏང་མ་ཐོག་ག་ཚད་མ་སློག་ན་དེ་ཚོད་ཀྱི་ཁོ་ཕུང་སོགས་འཐེན་འགྲོ་གི་ད་ཨ་ཕུང་སོགས་འཐེན་ཕུང་སོགས་འཐེན་གང་ཚང་མ་རྒྱུན་ད་གཉིས་མ་འགྲོ་ཆག་འགྲོ་གི་ད་མང་པོ་ཞིག་ཡོད་ལྷག་རེད་བ། ད་དེ་ད་ཉེ་རེ་ཉེ་རེ་མ་ངེས་ཅན་བཏང་གི་བཏང་གི་ཅན་ཁོ་དཀའ་ངལ་ཅི་ཡོད་མ་ཁོ་ངེས་ཅན་ངེས་ཡོད་གི་ཡོད་གི་མ་འགྲོ་ཤག་རེད་བ།

ཞིང་ལས་གནོད་ཅིང་གསུང་རབ་ངོ། གསུང་རབ་ལས། ངོ་བོ་ཉིད་དམིགས་ཀུན་སྦྱོར་དང་རྒྱུ་དང་ཡོངས་གཟུང་ཞིང་སྔར་བཤད་ད་འདི་ཡིན་ཅེས་ཕྱིན་ཚར་ཡོད་ཟེར་བ། ད་འདི་ཤོ་ལོ་ཀ་གཅིག་མ་གཏོགས་མི་འདུག། ལྟ་གནས་དོན་ནི་གང་སྤེལ་ལས། དུས་ཀུན་པ་དང་ཐམས་ཅད་ལ། རྣམ་གྲངས་མེད་དང་མི་གཡོ་བ། ལྟ་ཡིན་དེ་ཕྱིར་ཆགས་སོགས་དང་མ་རིག་པ་དང་ཐེ་ཚོམ་མིན་ད་འདི་ཚུར་བཤུས་བཤད་འདུག་བ་སྡོམ་ན། མཆིམས་མཛོད་དང་གང་སྤེལ་གཞུང་དྲང་རྒྱུ་དེ་ཚུར་བཤུས་བཤད་འདུག་བ་སྡོམ་ན་ཇི་ལྟ་ཅང་རེད་མི་འདུག་བ། དུས་ཀུན་བ་དང། ལྟ་གནས་དོན་ནི་གང་སྤེལ་ལས་ཟེར་གཅིག་འདུག་བ་འོ་འདི་ཚུར་བཤུས་ཞེས་བྱ། དུས་ཀུན་པ་དང་ཐམས་ཅད་ལ་རྣམ་གྲངས་མེད་དང་མི་གཡོ་བ་ལྟ་ཡིན་དེ་ཕྱིར་ཆགས་སོགས་དང་མ་རིག་པ་དང་ཐེ་ཚོམ་མིན་ཟེར་ད་ཚར་སོང་དེ་འགྲེལ་བཤད་དང་མཆིམས་མཛོད་ནང་རྒྱབ་ཚར་བ་དུས་ཐམས་ཅད་ཟེར་དོན་དུས་ཀུན་ཟེར་དོན་ལ་དུས་ཀུན་དུ་ཐམས་ཅད་དང་དུས་ཀུན་ཟེར་དོན་ལ་དུས་ཀུན་དུ་རྣམ་གྲངས་མེད་པ་བྱེད་ཐམས་ཅད་ཟེར་དོན་ལ་ཟག་བཅས་ཐམས་ཅད་ལ་བྱེད་དང་མི་གཡོ་བ་ཟེར་དོན་ལ་བརྟན་པར་འཛིན་པ་བྱེད་འདུག་ཟེར་བ། འོ་རེད། ད་འདི་བསལ་བྱ་རེ་རེ་བྱ་གི་འདུག་ཨ། བསལ་བྱ་དཔེར་ན་ཆགས་པ་ལྟ་བུ་ཡིན་ན་ཐམས་ཅད་ལ་དམིགས་པ་ཆགས་པ་དང་དེ་ནས་ཞེ་སྡང་བ་དང་ཨ་ཁྲོ་བ་དང་ཁོང་ཁྲོ་དང་ང་རྒྱལ་དེ་ཚོ་ག་རེ་ཚང་གི་ཡོད་མ་རེད་ཟེར་ན་ཐམས་ཅད་ལ་དམིགས་པ་ཟེར་ཆགས་ཀྱི་ཡོད་མ་རེད་ག་རེ་ཟེར་ན་ཁོས་ག་རེ་ཟེར་ན་ཡུལ་རིས་སུ་ཆད་ཀྱི་འདུག་ཨ། ད་དེའི་ནང་གི་མ་རིག་པ་ལྟ་བུ་ཡིན་ན་ཐམས་ཅད་དུ་དམིགས་པ་དེ་རེད་དེ་ག་རེ་མ་རེད་ཟེར་ན། རྣམ། ག་ཟེར་ན། དུས་ཐམས་ཅད་དུ་རྣམ་གྲངས་མེད་པ་དེ་མ་རེད་ཁོ་ག་རེ་ཟེར་ན་སྐབས་རེ་འདོད་ཆགས་ལ་སོགས་པ་མཚུངས་ལྡན་གྱུར་དུས་སྒང་ལ་དེ་ནང་བཞིན་ཆགས་འགྲོ་གི་འདུག་ཨ་སོང་རེད། འདོད་ཆགས་དང་མཚུངས་ལྡན་ཆགས་ན་ཁོ་འདོད་ཆགས་ཆགས་འགྲོ་བ།

འདོད་ཆགས་དང་མཚུངས་ལྡན་སོང་བ་ཡིན་ཙང་ད་འདོད་ཆགས་ཁོ་རང་བག་ལ་ཉལ་ཆགས་དུས་ཁོ་ཡང་བག་ལ་ཉལ་ཆགས་འགྲོ་འདུག། ད་ཁོ་དུས་ཐམས་ཅད་དུ། ཁོ་དེ་འདྲ་མི་འདུག་བ་དུས་ཐམས་ཅད་དུ་རྣམ་གྲངས་མེད་པ་མ་རེད་དུས་ཐམས་ཅད་དུ་རྣམ་གྲངས་ཡོད་པ་ཆགས་འགྲོ་འདུག་སྐབས་རེ་ག་རེ་ཟེར་ན་འདོད་ཆགས་ལྐོག་ཏུ་འགྱུར་དུས་ཁོ་ཡང་ལྐོག་ཏུ་འགྱུར་འདུག་བ་ད་སེམས་བྱུང་འདི་ཁོ་རང་དང་མཚུངས་ལྡན་སོང་བས་ད་མ་རིག་པ་འདི་འདོད་ཆགས་ལྐོག་ཏུ་འགྱུར་དུས་ཁོ་ཡང་ག་རེ་རེད། ལྐོག་ཏུ་འགྱུར་འགྲོ་བ་དེ་གསུངས་ཀྱི་ཡོད་ཟེར། ག་རེ་ཟེར་ན། འདོད་ཆགས་ལ་སོགས་པ་མཚུངས་པར་ལྡན་པ་རྣམས་འདོད་ཆགས་ལ་སོགས་པ་བཞིན་དུ་རྟོགས་པའི་ཕྱིར་རོ། འདུག་ཟེར་བྱ། ད་ག་རེ་ཟེར་ན་མ་རིག་པ་ལ་དམ་དང་པོ་དེ་ཚང། གཉིས་པ་དེ་མ་ཚང། བྱེད། ད་དཔེ། ཐེ་ཚོམ་དང་པོ་ག་རེ་ཚང་ཡོད་མ་རེད་ཟེར་ན། དང་པོ་དེ་ཚང། གཉིས་པ་དེ་ཚང་ག་རེ་མ་ཚང། གསུམ་པ་དེ་མ་ཚང་གསུམ་པ་དེ་ག་རེ་ཟེར་ན། བརྟན་པར་འཛིན་པ་དེ་མ་རེད་ཁོ་མི་གཡོ་བ་མ་རེད་གཡོ་བ་རེད། དེ་ཁོ་ལ་ག་རེ་ཟེར་ན་ལུང་མ་བསྟན་གྱི་རྩ་བའི་ནང་ཐེ་ཚོམ་མ་བཤད་པའི་རྒྱུ་མཚན་གང་ཟེར་ན་ཐེ་ཚོམ་ནི་ཡུལ་གྱི་རང་བཞིན་ལ་གཡོ་བའི་ཕྱིར། རྩ་བར་མ་བཤད་ལ་ཟེར་བ་རེད།

རྒྱས་པར་བཤད་པ་ད་དང་པོ་གཉིས་ཕྱིན་ཚར་རེད་ད་ཕུང་ཁམས་སྐྱེ་མཆེད་རྒྱས་པར་བཤད་པ་ཟེར་ད་ཕུང་ཁམས་སྐྱེ་མཆེད་རྒྱས་པར་ཟེར་བཏང་བ་ན་ཕུང་པོ་བྱས་ཁམས་བྱས་སྐྱེ་མཆེད་དེ་གསུམ་དེ་རེད། ད་གསུམ་པོ་ཕུང་པོ་དང་ཁམས་སྐྱེ་མཆེད་རྒྱས་པར་བཤད་པ་དེ་དག་གི་རྒྱས་པར་བཤད་པ་ལ་ད་དང་པོ་རྒྱས་པར་བཤད་པ་དག་ལ་ས་བཅད་ག་ཚོད་བྱེད་དགོས་རེད་ཟེར་ན་དེ་ས་བཅད་མང་ཞིག་ཡོད་རེད་ག་ཚད་རང་བཞིན་དང། དེ་གསུམ་གཞན་ཡང་དེར་འདུ་བ་བསྟན་པ་ཨང་ག་རེ་ཟེར་ན་ཁམས་ལ་རྣམ་པའི་རབ་དབྱེ་བཤད་པ་དང་གསུམ་དང་པོ་དེ་གསུམ་ཡོང་གི་འདུག་ག་ག་རེ་ཟེར་ན་རྒྱས་པར་བཤད་པ་ཁོ་རང་ལ་རང་བཞིན་དང། ཨ་དེ་ནང་བཞིན་དེ་གསུམ་གཞན་ཡང་དེར་འདུ་བ་བསྟན་པ་རང་བཞིན་ཟེར་བཏང་བ་ལ་ཕུང་པོ་ཟེར་ན་ག་འདྲ་ཞིག་རེད་ཁམས་ཟེར་ན་ག་འདྲ་རེད་སྐྱེ་མཆེད་ཟེར་ན་གང་སོགས་འདི་རང་བཞིན་དེ་བཤད། དེ་གསུམ་གཞན་ཡང་འདིར་འདུ་བ་བསྟན་པ་ཟེར་བཏང་བ་ལ་འདུ་ཚུལ་བཤད། རེད་དེ་གསུམ་གཞན་ཡང་འདིར་འདུ་བ་བརྟེན་པ། དེ་ནང་བཞིན་ད་ཁམས་ལ་རྣམ་པའི་རབ་དབྱེ་ཟེར་བ་ནི་རྣམ་པ་ཁམས་ཀྱི་རྣམ་པའི་རབ་དབྱེ་དེ་རིང་འགོ་ཚུགས་ཏེ་ས་བཅད་གསུམ་པ་དེའི་སྐབས་སུ་ལ་ཨང་ཁམས་འདི་ལ་དབྱེ་ཚུལ་ག་ཚོད་ཡོད་པ་དེ་ཆ་ཚང་ཡོང་གི་རེད་ཁམས་མ་རེ་གཉིས་ཟེར་མང་པོ་ཡོང་གི་འདུག་ཨང་དྲུག་ཅུ་རེ་གཉིས་འདི་ཆ་ཚང་དེ་ནས་ཡོང་གི་རེད། དང་པོ་ལ་ཡང་ཨ་ནི་ཅིག་གི་ཕུང་ཁམས་སྐྱེ་མཆེད་ཀྱི་སྡེ་གསུམ། ག་ཟེར་ན་རང་བཞིན་དེ་ལ་མཚན་གཞིའི་དབྱེ་བ་མཚན་ཉིད། དགོས་པ། གྲངས་ངེས། གོ་རིམ་ངེས་པ་ལྔ་ད་ལྔ་ཡོང་གི་འདུག་ག་དང་པོ་ག་རེ་ཟེར་ན་དེ་དག་གི་རང་བཞིན་ཟེར་དུས་ཕུང་ཁམས་སྐྱེ་མཆེད་ཀྱི་རང་བཞིན་དེ་ལ། མཚན་གཞིའི་དབྱེ་བ་བྱས་མཚན་ཉིད་བྱས། དགོས་པ་བྱས། གྲངས་ངེས་གོ་རིམ་ད་འདི་ག་ཟེར་ན་མཚན་གཞིའི་དབྱེ་བ་ཟེར་བཏང་ན། ཨ་ནི་ཅིག་ཕུང་པོའི་མཚན་གཞི་ག་རེ་ག་རེ་ཡོད་རེད་ཁམས་ཀྱི་མཚན་གཞི་ག་རེ་ག་རེ་ཡོད་རེད་སྐྱེ་མཆེད་ཀྱི་མཚན་གཞི་ག་རེ་ག་རེ་འདི་ཡོད་རེད་མཚན་ཉིད་ཟེར་བཏང་ན་ད་ཉིད་ཁ་སང་ཞུས་ཡིན་པ་ཕུང་པོ་ཟེར་ནི་ག་འདྲ་ཅིག་རེད་ཁམས་ཟེར་ནི་ག་རེ་རེད་སྐྱེ་མཆེད་ཟེར་ཁོ་རང་ཁོ་རང་མཚན་ཉིད་བསྟན་དགོས་རེད་ད་ནམ་རྒྱུན་ང་ཚོ་ཕུང་པོ་ཁམས་སྐྱེ་མཆེད་ལབ་ཤེས་རེད་མ་གཏོགས་ག་འདྲ་ཅིག་རེད་ཕུང་པོ་ཟེར་ནི་ག་རེ་རེད་ཁམས་ཟེར་སྐྱེ་མཆེད་ཟེར་བ་དེ་བློ་ལ་ཤེས་ར་ངེས་ཀྱི་ཡོད་མ་རེད་ད་འདི་ཁ་ཐུག་གསལ་རུ་འགྲོ་གི་རེད་མཚན་ཉིད་བྱས་དགོས་པ་ཟེར་བཏང་ན་ཕུང་ཁམས་སྐྱེ་མཆེད་གསུམ་འདུས་དགོས་ཡ་དེ་དགོས་པ་ག་རེ་རེད་འདི་རེད་གྲངས་ངེས་ཟེར་བཏང་ན་དེ་གསུམ་དུ་གྲངས་ངེས་པ་དེ་རྒྱུ་མཚན་ག་རེ་རེད་གསུམ་པ་དེ་གོ་རིམ་རེད་ད་ཕུང་པོ་ཡིན་ན་ཕུང་པོ་ལྔ་པོ་གོ་རིམ་ག་རེ་བྱས་ནས་བཞག་རེད་ཟེར་ཡ་དེ་འདྲ་ཕུང་པོ་ལྔ་དེ་ལ་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་གོ་འདུག་ག་དེ་ནང་བཞིན་འདིར་གོ་རིམ་བཞག་ཡ་དེ་ག་རེ་བྱས་ནས་བཞག་ཡ་ཟེར་དུས་ལི་ལི་དགོས་རེད་ད་དེ་ཚོ་དཔེ་སྙིང་རྗེ་པོ་ཟེར་བྱུང་བ་དེ་ཇི་ལྟར་མ་རེད་བཤད་སྟངས་འདི། ཡ་ད་དང་པོ་ལ་ཡང་ལྔ་ལས་དང་པོ་ག་རེ་ཟེར་ན་མཚན་གཞིའི་དབྱེ་བ་བཤད་པ་དེ་ལ་ས་བཅད་ལྔ་བྱས། གཟུགས་ཀྱི་ཕུང་པོ་དང་སྐྱེ་མཆེད་ཀྱི་དབྱེ་བ། གཟུགས་ཀྱི་ཕུང་པོ་གཟུགས་ཀྱི་ཕུང་པོ་ཁམས་དང་སྐྱེ་མཆེད་ཀྱི་ཕུང་པོ་གཟུགས་ཀྱི་ཕུང་པོའི།

དང་པོ་ལ་ཡང་ལྔ་ལས། འདུག་ག་དང་པོ་དེ་ག་རེ་ཟེར་ན་མཚན་གཞིའི་དབྱེ་བ་བྱས། དེ་ལ་ཡང་ལྔ་ལས། གཟུགས་ཀྱི་ཕུང་པོ་དང་སྐྱེ་མཆེད་ཀྱི་དབྱེ་བ་ཕུང་པོ་དང། ཁམས་དང་སྐྱེ་མཆེད་དུ་བསྟན་པ་གཉིས་ལས་དང་པོ་ལ་ཡང་མདོར་བསྟན་པ་བྱས། མདོར་བསྟན་པ་བྱས། རྒྱས་པར་བཤད་པ་བྱས། ས་བཅད་ག་བུར་སྤྲང་མ་རིགས་ཏེ་སུ་དྲུག་འདུག་ཏུ། ཨཱནི། ད་འདུག་སེ་རེད་མི་འདུག། ས་བཅད་འཁོར་ག་ཟེར་ན། ཨཱནི། ལྔ་ནི་ག་ཟེར་ན་གཟུགས་ཀྱི་ཕུང་པོའི་ཁམས་དང། སྐྱེ་མཆེད་ཀྱི་དབྱེ་བ་ས་བཅད་དང་པོ་དེ་བཤད། དེ་བྲིས་ཏེ་བྲིས་བྱ་ང་རང་དེ་ཡིག་བཅུ་ན། ཡ། འདི་ནི་ཟིན་བྲིས་བྲིས་བྱེད་དོ། ད་ལྔ་འདི་ཤོད་ཟེར་ན། ཨ་ནི་ཚེའི་གཟུགས་ཀྱི་ཕུང་པོ་ཁམས་དང་སྐྱེ་མཆེད་ཀྱི་དབྱེ་བ་བྱས་གཉིས་པ་དེ་ག་ཟེར་ན། ཨ་ནི་གཟུགས་སེམས་ལས་གཞན་པའི་ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་བཤད་པ་བྱས་གསུམ་པ་དེ་ག་ཟེར་ན། རྣམ་ཤེས་ཀྱི་ཕུང་པོ་དང་སྐྱེ་མཆེད་ཁམས་ཀྱི་རྣམ་གཞག་བཤད་པ་བྱས་བཞི་པ་དེ་ག་ཟེར་ན། མདོར་བསྡུས་པའི་དོན་བྱས་ལྔ་པ་དེ་ག་ཟེར་ན། ཨ་ནི་ཁམས་མང་པོ་ཐལ་བའི་རྩོད་སྤོང། ད་འདི་ས་བཅད་དེ།

ཨིན་ཇི་ཡག་པོ་ཡིན་ཨིན་ཇི་གབ་ཏུ་འབྲི་ཤེས་འབྲི་གི་དང་ཡང་དུ་བསྒྱུར་ཤེས་ཟེར་སྐད་ཆ་བཤད་པ་ས་བཅད་གཉིས་པ་དེ་ཚར་སོང། ད་གསུམ་པ་དེ་ག་ཟེར་ན་རྣམ་ཤེས་ཀྱི་ཕུང་པོ་དང། ཨ་ནི། སྐྱེ་མཆེད་ཀྱི་ཁམས་ཀྱི་རྣམ་གཞག། རྣམ་ཤེས་ཀྱི་ཕུང་པོ་དང། ཕུང་པོ་དང། སྐྱེ་མཆེད་ཁམས་ཀྱི་རྣམ་གཞག། སྐྱེ་མཆེད་ཁམས་ཀྱི་རྣམ་གཞག།

གསུམ་པ་དེ་འདིར་དུ་བྷ་སང་འོ་ལགས་སོ་རྣམ་ཤེས་ཀྱི་ཕུང་པོ་དང་སྐྱེ་མཆེད་ཀྱི་ཁམས་ཀྱི་རྣམ་གཞག། སྐྱེ་མཆེད་ཀྱི་ཁམས་ཀྱི་རྣམ་གཞག། ད་བཞི་པ་དེ་མདོར་བསྡུས་པའི་དོན་ལས་སླ་བ་ཆགས་སོང། ལྔ་པ་དེ་ཁམས་མང་པོ་ཐལ་བའི་རྩོད་སྤོང་ད་ག་ཅིག་ཁམས་མང་པོ་ཐལ་བའི་ཐལ་བ་ཡོངས་སུ་ཐལ་བ་གོ་ཡ་ད་འདི་རེད་ས་བཅད་ལྔ་པོ་དེ་བཞི་དང་འདི་རྣམས་དེར་བྲིས་མོད་ཁྱོད་ཚོ་དེ་ཡི་མེད་པའི་གཅིག་པུ་ཡིན་གྱི་རེད། ད་གང་ལྟར་ཡང་འདིར་དུ་བྷ། ལྔ་པ་འདི་གང་ཟེར་ན་ཁམས་མང་པོ་ཐལ་བའི་རྩོད་སྤོང། ཁམས། ཕུང་པོ་སྐྱེ་མཆེད་ཁམས་གསལ་ཞེས་བ། ཁམས་མང་པོ་ཐལ་བའི་རྩོད་སྤོང། རྩོད་པ་རྩོད་དེ་ར་ཙ་བཏགས་རྩ་རྩོ་ད་རྩོད་རེད་བ། ད་ལྟ་བ་རྩོད་པ་རྩོད་དེ་དེ་དེ་ད་ལྟ་བའི་རྩོད་སྤོང་རྩོད་དེ་ཧ་མ་གོ་བ་འདི་ཐབས་སྐྱོ་བ་རེད་ད་གོ་སོང། སྤོང་ཟེར་ན་ས་པ་བཏགས་སྤ་ན་རོ་སྤོ་ང་སྤོང།

སྐྱེ་མཆེད་བཤད་པ། ས་བཅད་འདི་འདི་ནང་བྱས་མི་འདུག། ད་བྲིས་སོང་ད་ངས་མར་བཤད་ཡོང་ཁྱེད་རང་ཚོས་བྲིས་འདུག་བྲིས་མི་འདུག་ལྟ། ཨ་ནི་གཟུགས་ཀྱི་ཕུང་པོ་ཁམས་དང་སྐྱེ་མཆེད་ཀྱི་དབྱེ་བ་བྱས། ཨ་ནི་གཟུགས་སེམས་ལས་གཞན་པའི་ཕུང་པོ་དང་ཁམས་དང་སྐྱེ་མཆེད་བཤད་པ་བྱས། རྣམ་ཤེས་ཀྱི་ཕུང་པོ་དང་སྐྱེ་མཆེད་ཀྱི་རྣམ་གཞག་བྱས། རེད་བ་སྐྱེ་མཆེད་ཀྱི་སྐྱེ་མཆེད་ཀྱི་ཁམས་ཀྱི་རྣམ་གཞག་བྱས། ཨ་ནི་བཞི་པ་དེ་མདོར་བསྡུས་པའི་དོན་བྱས་ལྔ་པ་དེ་ཁམས་མང་པོ་ཐལ་བའི་རྩོད་སྤོང་ཨོ་དེ་རེད་ད་ང་ཚོ་དུས་ཚོད་འདིར་ཕྱིན་སོང་ད། ད་དང་པོ་ག་རེ་ཟེར་ན། ཨ་ནི་འོག་ལ་གཟུགས་ཀྱི་ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་དབྱེ་བ་བཤད་པ་དེ་རེད། གཟུགས་ཀྱི་ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་དབྱེ་བ་བཤད་པ་དེ་ལ་ས་བཅད་དེ་གསུམ་རེད། ཕུང་པོ་དང་ཁམས་སྐྱེ་མཆེད་ཀྱི་དབྱེ་བ་ལ་ཕུང་པོ་བཤད་པ་དང་ད་འདོད་དུ་ན་ས་བཅད་དང་པོ་འདི་རེད་བ། ས་བཅད་དང་པོ་འདི་ལ་ག་རེ་རེད་ཟེར་ན། ས་བཅད་དང་པོ་འདི་སྟོན་འདུག་ལྔ་ལས། ལྔ་ལས་དང་པོ་འདི་ག་རེ་ཟེར་ན། གཟུགས་ཀྱི་ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་དབྱེ་བ་འདི་རེད། ད་སྐྱེ་མཆེད་ཀྱི་དབྱེ་བ་ཁོ་རང་ལ་ག་རེ་ས་བཅད་གསུམ་ག་རེ་ཟེར་ན། ཕུང་པོ་བཤད་པ་དང་ཁམས་དང་སྐྱེ་མཆེད་བསྟན་པ་གཉིས་ལས་ད་གཉིས་དང་ཕུང་པོ་དང་ཁམས་དང་སྐྱེ་མཆེད་བསྟན་པ། ད་གཉིས་ལས་དང་པོ་ཕུང་པོ་བཤད་པ་འདི་རེད། ཕུང་པོ་བཤད་པ་འདི་ལ་ཡང་ས་བཅད་གཉིས་རེད་མདོར་བསྟན་པ་དང་རྒྱས་པར་བཤད་པ་གཉིས་དུ་ཕྱེ། ད་གར་བྱས་སོང། ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་དབྱེ་བ་བཤད་པ་ས་བཅད་དང་པོ་དེ་རེད་པ། དེ་ལ་ས་བཅད་གཉིས་བྱས་སོང། ཕུང་པོ་དང། ཁམས་དང་སྐྱེ་མཆེད་བསྟན་པ་གཉིས་བྱས། ད་ཕུང་པོ་བསྟན་པ་དེ་ལ་གཉིས་བྱས་མདོར་བསྟན་པ་དང་རྒྱས་པར་བཤད་པ་གཉིས། རྒྱས་པར་བཤད་པའོ། དེ་རེད། གཏམ་དཔེ་ཡག་པོ་ཆགས་སོང། ད་དང་པོ་མདོར་བསྟན་པ་འདི་ག་རེ་ཟེར་ན། ད་ཕུང་པོ་ལྔ། གོང་ལ་གསུངས་ཚར་རེད་པ་ག་ཟེར་ན་ག་ཟེར་འདི་རེད་པ། ཕུང་པོ་ཟིན་ཚིག་བསྟན་ཚར་རེད་པ། འོ་འདི་མ་དག་རྒྱས་པར་བཤད་དགོས་ཟེར་རེད་ད་ཕུང་ག་ཟེར་ན། འདི་རེད་པ། ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་དབྱེ་བ་དང་པོ་ཕུང་པོ་བཤད་པ་དང་ཨ་ནི་གཟུགས་ཨ་ནི་ཁམས་དང་སྐྱེ་མཆེད་གཉིས་དང་པོ་ལ་ཡང་ཕུང་པོ་བཤད་པ་དེ་ལ་མདོར་བསྟན་པ་རྒྱས་པ་དང་མདོར་བསྟན་པ་དེ་རེད་ད། གཟུགས་ནི་དབང་པོ་ལྔ་དང་དོན་ལྔ་དང་རྣམ་རིག་བྱེད་མིན་ཉིད་ད་གོང་ལ་ག་རེ་ཟེར་ན། འདུས་བྱས་ཆོས་རྣམས་དེ་དག་ཀྱང་གཟུགས་ལ་སོགས་པའི་ཕུང་པོ་ལྔ་གསུངས་ཞེས་རེད་པ། ད་གཟུགས་ལ་སོགས་པའི་ཕུང་པོ་ལྔ་ཡོད་ན་དེ་འདྲའི་གཟུགས་ལ་སོགས་པའི་གཟུགས་དེ་ལ་ནང་གསེས་ག་ཚད་ཡོད་རེད་ཟེར་ན་ད་དེ་མ་ཡིན་རེད། ཨ་ནི་གཟུགས་ནི་དབང་པོ་ལྔ་དང་དོན་ལྔ་དང་རྣམ་རིག་བྱེད་མིན་ཉིད་ད་འདི་ལ་ག་ཟེར་ན་ད་གཟུགས་ཀྱི་ཕུང་པོ་དེ་ལ་ཡིན་ན་དབང་པོ་ལྔ་བྱེད། བདུན་ལྔ་བྱེད། རྣམ་རིག་མ་ཡིན་པའི་གཟུགས་ཟེར་ཞེས་བ་རེད་ད་འདི་བྱེ་བྲག་སྨྲ་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད་ད་མདོར་བསྡུས་ན་གཟུགས་ཀྱི་ཕུང་པོ་དེ་ལ་བཅུ་གཅིག་ཆགས་འགྲོ་བ་རེད་དབང་པོ་ལྔ་བྱེད་བདུན་ལྔ་བྱེད་རྣམ་རིག་མ་ཡིན་པའི་གཟུགས་བྱས་ད་བཅུ་གཅིག་བྱེད་བ་རེད། ག་ཟེར་ན་ད་གཟུགས་ནི་འདི་རེད་པ། འདུས་བྱས་ཆོས་རྣམས་དེ་དག་ཀྱང་གཟུགས་ལ་སོགས་པའི་ཕུང་པོ་ལྔ་ལབ་ཞེས་རེད་པ། ད་གཟུགས་ལ་སོགས་པའི་ཕུང་པོ་ལྔ་ལབ་ཀྱི་ཡོད་ན་དེ་འདྲའི་གཟུགས་དེ་ལ་ནང་གསེས་དབྱེ་བ་ག་ཚད་ཡོད་རེད་ཟེར་ན་ད་མདོར་བསྟན་པ་དང་རྒྱས་པར་བཤད་པ་གཉིས་ཀྱིས་བསྟན་གྱི་འདུག་ག་ད་མདོར་བསྟན་པ་ག་རེ་ཟེར་ན་གཟུགས་ལ་ག་ཟེར་ན་འོག་ལ་གཟུགས་ནི་དབང་པོ་ལྔ་དང་དོན་ལྔ་དང་རྣམ་རིག་བྱེད་མིན་ཉིད་ད་གཟུགས་དེ་ལ་ཨ་ཅིག་ཕར་དབྱེ་ན་དབང་པོ་ལྔ་བྱས་དོན་ལྔ་བྱས་དེ་སྒང་ལ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་བྱས་ན་ད་དེ་ནི་གཟུགས་ཀྱི་ཕུང་པོ་དེ་ལ་གཟུགས་བཅུ་གཅིག་མ་གཏོགས་ཡོད་མ་རེད་བཅུ་གཅིག་རེད་ད། འོ་སྔར་གཟུགས་ལ་སོགས་པའི་ཕུང་པོ་ལྔ་ཞེས་སྨོས་པ་དེ་ལ་གཟུགས་ཀྱི་ཕུང་པོའི་མཚན་གཞི་ནི་མིག་ལ་སོགས་པའི་དབང་པོ་ལྔ་དང་གཟུགས་ལ་སོགས་པའི་དོན་ལྔ་དང་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དང་བཅུ་གཅིག་པོ་ཉིད་ཡོད་དོ། ད་དེ་མ་ཡིན་པའི་གཟུགས་ཅིག་ཡོད་མ་རེད། མ་རེད་པ། ད་ག་རེ་ཟེར་ན་ཟག་མེད་ཀྱི་དཔེར་ན་གཟུགས་སྟོང་གཟུགས་ཀྱི་ག་བ་ན་འདུས་ཏེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ན་འདུས་ཏེ་འོ་རེད། ཟག་མེད་ཀྱི་སྡོམ་པ་དང་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ན་འདུས་ཏེ་རེད། དེ་ན་མ་འདུས་པའི་གཟུགས་ཅིག་ཡོད་མ་རེད། གཞན་དུ་ན་གཞན་དུ་ན་བཅོ་ལྔ་བཤད་པ་ནི་རེག་བྱ་བཞི་ལོགས་སུ་ཕྱེ་བའི་ཕྱིར་རོ། ད་བཅོ་ལྔ་ཕྱེ་དུས་སྒང་ལ་རེག་བྱ་བཞི་ལོགས་སུ་ཕྱེ་རེད་གཟུགས་བཅོ་ལྔ་ཕྱེ་ཡིན་དུས་སྒང་ལ་ད་དེ་ལ། གཟུགས་སྒྲ་དྲི་རོ་རེག་བྱ་ཟེར་རེག་བྱ་དེ་ལ་ནང་གསེས་བག་ཨ་ག་ཟེར་ན། ཅིག་བཞི་ཞིག་ལོགས་སུ་ཕྱེ་རེད་བཅོ་ལྔ་བཤད་པ་ནི་རེག་བྱ་བཞི་ལོགས་སུ་ཕྱེ་བའི་ཕྱིར་རོ། ད་འབྱུང་བར་གྱུར་པའི་ལས་ཀྱི་འབྱུང་བར་གྱུར་པའི་ག་ཟེར་རེག་བྱ་བཞི་ཡོད་རེད་པ་འོ། འདི་གཟུགས་ངོ་ལོགས་སུ་ཕྱེ་བའི་ཕྱིར་རོ། དེ་དག་གཟུགས་ཀྱི་ཕུང་པོར་མཚོན་པའི་མཚོན་བྱེད་ནི་གཟུགས་སུ་རུང་བ་ཉིད་དོ། གཟུགས་ཀྱི་ཕུང་པོར་མཚོན་པའི་མཚོན་བྱེད་ག་རེ་ཟེར་ན་གཟུགས་སུ་རུང་བ་རེད་ཟེར་གཅིག་པུ་རེད་པ་དྲུག་ཏུ་བསྒོམ་མོ་དང། དེའི་དོན། གཟུགས་ཅན་ཕྲད་པ་ལས་ད་གཟུགས་ཀྱི་ཕུང་པོ་ཨ་ནམ་ཡང་ག་ཟེར་གཟུགས་སུ་རུང་བ་དེ་ལ་ག་རེ་གཟུགས་ཀྱི་ཕུང་པོ་ལབ་པ་རེད་པ་ད་དེའི་དོན་ག་རེ་ཟེར་ན། གཟུགས་ཅན་ཕྲད་པ་ལས་རྣམ་པར་འགྱུར་བ་མི་འདྲ་བ་སྐྱེས་པའི་གནོད་པར་བྱར་རུང་བའོ་ད་གཟུགས་ཅན་ཨན་བེ་ཅིག་ཅིག་བེ་ཅིག་ཅིག་ཅིག་ཕར་ཚུར་ཕྲད་པ་ལས་སྔ་མ་དང་ཕྱི་མ་རྣམ་པར་འགྱུར་བ་མི་འདྲ་བ་སྐྱེས་པའི་གནོད་པ་བྱར་རུང་བ་ཅིག་དེ་འདྲ་ག་རེ་ཟེར་ན་ཨ་ཅིག་ཨ་ནི་ཕུང་པོ་ཕུང་པོ་གཟུགས་ཀྱི་ཕུང་པོ་གཟུགས་ཀྱི་ཕུང་པོ་ཟེར་འདི་ཟེར་རེ་ཟེར་ཨ་ནི་ག་ཟེར་ན་གཟུགས་ཅན་ནང་ཕན་ཚུན་འཕྲད་ཨ་སྔ་མ་དང་ཕྱི་མ་གཉིས་རྣམ་པར་འགྱུར་བ་མི་འདྲ་བ་སྐྱེས་པས་ཨ་གནོད་པར་བྱ་བ་གནོད་པ་བྱར་རུང་བ་ཅིག་ཟེར་རེ་བྱར་རུང་བའོ། ཁ་ཅིག་ན་རེ་ཐོགས་པ་ནི་གཟུགས་སུ་རུང་བ་ཡིན་ནོ་ཞེས་ཟེར་རོ། ཐོགས་པ་ཟེར་ན་འགྲིག་གོ་བ་མ་རེད། ཐོགས་དང་བཅས་པ་གཟུགས་ཅན་བཅུ་ཟེར་དུའང་ཐོགས་བཅས་ཀྱི་གཟུགས་དེ་ལ་བཅུ་མ་གཏོགས་བཞག་མི་འདུག་ག། གལ་སྲིད་གཟུགས་ཀྱི་ཕུང་པོ་ཟེར་བས་ད་ཕུང་པོའི་དོན་དེ་ལ་ག་རེ་རེད་ཐོགས་དང་བཅས་པ་བཞག་ན་འགྲིག་གོ་བ་མ་རེད་ག། ཟེར་ན་ཐོགས་བཅས་ཀྱི་གཟུགས་ཡིན་ན་གཟུགས་ཅན་བཅུ་པོས་ཁྱབ་རེད་བ། དེ་ནི་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ལ་ཐོགས་མི་འདུག་ག། བྱས་ཙང་ཐོགས་དང་བཅས་པ་གཟུགས་ཅན་བཅུ་ཟེར་དུའང་ན་ཡང་ཐོགས་བཅས་ཀྱི་གཟུགས་ཅན་བཅུ་མ་གཏོགས་བཞག་གོ་བ་མ་རེད། ཡང་གཟུགས་སུ་རུང་བ་ཡིན་ནོ་ཞེ་ན་འཕགས་པ་ཐོགས་མེད་ཀྱིས། ལ་འཕགས་པ་ཐོགས་མེད་ཀྱིས་གཟུགས་སུ་ཡོད་པ་གཉིས་བཤད་དེ། ཡུལ་དཔྱད་པ་དང་རེག་པས་གཟུགས་སུ་ཡོད་པའོ། དང་པོ་ནི། འདི་ནི་འདིའོ། ཨ་ཕ་གི་ནི་ཕ་གིའོ་ཞེས་ཕྱོགས་ཀྱི་ཆ་དང་བཅས་པ་ཡིན་ལ་གཉིས་པ་ནི་སྔར་བཤད་པའི་གནོད་པ་བྱར་རུང་བའོ། ད་གནོད་པ་བྱར་རུང་བ་ཟེར་དེ་ནམ་རྒྱུན་རྡོག་པོ་གཅིག་གི་རེད། གཟུགས་སུ་རུང་བ་ཟེར་ལ་གནོད་པ་བྱར་རུང་བ་ཟེར་གྱི་འདུག་བ། ད་གནོད་པ་བྱར་རུང་བ་ཟེར་ནི་ག་རེ་རེད། ཁ་ཅིག་དང། དཔེ་གཅིག་གཟུགས་ཅན་གང་དང་གང་ཡིན་ནའི་རང་གི་གོ་ས་ན་གཟུགས་ཅན་གཞན་སུ་ཡང་ཡོང་བ་ལ་གནོད་པ་བྱེད་ཀྱི་རེད། ད་གཟུགས་ཅན་གཟུགས་ཅན་ཆོས་ག་འཕྲོད་བྱས་ནས་ཁོ་རང་གོ་ས་ན་རང་དང་ངོ་ཐ་དད་པའི་གཟུགས་ཅན་གཞན་སུ་ཡང་ལ་ཁོ་ཕར་འགོག་བཀག་དགོས། གཟུགས་ཅན་མ་ཡིན་པའི་ཆོས་ནི་ཁོའི་གོ་ས་ན་ག་རེ་ཡིན་ན་ཡང་འགྲིག་གི་འདུག་དཔེར་ན་ནམ་མཁའི་གོ་ས་ན་ཁོ་གཟུགས་ཅན་ག་རེ་ཡིན་ན་ཆོས་ག་རེ་ཡིན་ན་ཡོང་གི་འདུག་བ་བྱས་ཙང་ད། རང་གི་གོ་ས་ན་ཆོས་གཞན་སུ་བས་མ་ཡོང་བ་ལ་དཔེར་ཕར་བཀག་པའམ་དེ་ལ་ཕར་གནོད་པར་བྱེད་པའི་ཆ་ནས་ག་རེ་རེད་ཁོ། གནོད་པར་བྱར་རུང་ཞེས་ཟེར་འདི་དུ་ཟེར་གི་རེད། ད་འདི་ནམ་རྒྱུན་རྡོག་པོ་གཅིག་གི་འདུག་སྔར་བཤད་པའི་སྐབས་སུ་སྔར་བཤད་པའི་གནོད་པར་བྱར་རུང་བ་ཡིན་དེས་ན་རྣམ་པ་གཉིས་ཀྱིས་གཟུགས་སུ་རུང་བ་ནི་གཟུགས་ཀྱི་མཚན་ཉིད་ཡིན་ནོ་ཞེས་བཤད་པ་ནི་ལེགས་པ་ཡིན་ནོ་ད་ཡིན་ནའི། འཕགས་པ་ཐོགས་མེད་ཀྱིས་ག་རེ་གསུངས་པ་རེད་ཟེར་ན། ཡུལ་དཔྱད་པ་དང་རེག་པས་གཟུགས་སུ་ཡོད་པ་གཉིས་གསུང་གི་འདུག་དང་པོ་ཡུལ་དཔྱད་པ་ཟེར་དོན་འདི་ནི་འདིའོ་ཕ་གི་ནི་ཕ་གིའོ་ཞེས་ཕྱོགས་ཀྱི་ཆ་དང་བཅས་པ་འདི་ལ་གོ་གི་རེད། གཉིས་པ་གང་རེད་ཟེར་ན། རེག་པས་གཟུགས་སུ་ཡོད་པ་ཟེར་དོན་ག་རེ་རེད་སྔར་བཤད་པའི་གནོད་པ་བྱར་རུང་བ་དེ་འདྲ་ཅིག་ལ་ཟེར་གྱི་རེད་དེ་གསུངས་འདུག་ད་འདི་ལེགས་པ་རེད་གསུངས་འདུག་ཨ་འདི་ལེགས་པ་རེད་གསུངས་ཟེར་རེད་ད་འོ་ན་རྡུལ་ཕྲ་རབ་ཀྱང་གཟུགས་མ་ཡིན་པར་འགྱུར་ཏེ་ཆ་མེད་དང་གནོད་པ་བྱར་མི་རུང་བའི་ཕྱིར་ཞེ་ན། དེ་དག་རྫས་གཅིག་པུ་ལ་དེ་མེད་ཀྱང་མང་དུ་ཚོགས་ན་ཡོད་པའི་ཕྱིར་འོ་ད་འདི་རེད། དཔེར་ན་རྡུལ་ཕྲ་རབ་ལྟ་བུ་ཡིན་ན་ཁོ་ཟེར་ན་གཅིག་གིས་གོ། འོ་འདི་གསུངས་འདུག་ཨ་ཁོས་འོ་ན་ག་རེ། འདི་ནི་འདིའོ་ཕ་ནི་ཕ་གིའོ་ཕྱོགས་ཀྱི་ཆ་དང་བཅས་པ་ཆགས་ཀྱི་མི་འདུག་བ། མ་ཆགས་པ་ཡིན་ཙང་རྡུལ་ཕྲ་རབ་འདི་ག་རེ་ཆགས་ཀྱི་མི་འདུག་བ་ལགས་སོ། ཨ་ནི་གཟུགས་ཀྱི་ཕུང་པོ་ཆགས་ཀྱི་མི་འདུག་བ། གཟུགས་ཀྱི་ཕུང་པོ་ལ། ཕ་གི། འདི་ནི་ཕ་གི་ག་ཟེར་ན་འདི་ནི་འདིའོ་ཕ་གི་ཕ་གི་ལགས་སོ་ཕྱོགས་ཀྱི་ཆ་དང་བཅས་པ་དང་ཡང་ན་ག་རེ་ཟེར་ན་གནོད་པར་བྱ་བའི་གཞི་རུ་གཉིས་ཚོགས་དགོས་ན་འོ་རྡུལ་ཕྲ་རབ་འདི་ཡང་ག་རེ་གཟུགས་མ་ཡིན་པར་ཆགས་འགྲོ་གི་འདུག་ག་ཟེར་ན་ཆ་མེད་དང་གནོད་པར་བྱ་བ་མི་རུང་བའི་ཕྱིར་ཞེ་ན། དེ་དག། རྫས་ཀྱི་རྡུལ་ཕྲན་གཅིག་པོ་ལ་དེ་མེད་ཀྱང་ད་རྫས་ཀྱི་རྡུལ་ཕྲན་གཅིག་པོ་དེ་ག་རེ་རེད་དེ་ནང་གི་སུ་ལེགས་འདུག་ཨ་རྡུལ་ཕྲན་མཆོག་གཅིག་པོ་དེ་ག་རེ་མ་རེད་ཨ་ཕྱོགས་ཀྱི་ཆ་དང་བཅས་པ་མ་རེད་དེ་ག་ད་ག་ནང་བཞིན་ཨ་མཆིས་ག་སང་གནོད་པ་བྱ་བའི་གཞིར་རུང་བ་མ་རེད་དེ་མིན་པ་ཡིན་ཙང་ག་རེ་རེད། སྐྱོན་ག་སང་དེ་དེ་མ་རེད་དེ་ཡིན་ན་དེ་ལ་རྡུལ་ཚོ་གཅིག་གཅིག་བསྡུས་དུས་གང་ལ་མང་པོ་ཚོ་བསྡུས་ཡོད་དུས་གང་ལ་དེ་འང་ཆ་དང་བཅས་པ་ཆགས་འགྲོ་གི་རེད། དེ་ཡིན་ཙང་བསྡུས་ཡོད་དུས་གང་ལ་ཁོ་ག་རེ་རེད་ཆ་དང་བཅས་པ་ཆགས་འགྲོ་གི་རེད་མང་དུ་ཚོགས་ན་ཡོད་པའི་ཕྱིར་འོ་ན་རིག་བྱེད་རིག་བྱེད་མ་ཡིན་པ་གཟུགས་སུ་མི་འགྱུར་རོ་ཞེ་ན། རིག་བྱེད་མ་ཡིན་པ་གཟུགས་རྣམ་པར་རིག་བྱེད་མ་ཡིན་པ་དེ་རེད་པ་གཟུགས་སུ་མི་འགྱུར་རོ་ཞེ་ན་དེ་ལ་ཡང་རྒྱུ་རིག་བྱེད་རིགས་སུ་ཡོད་པའི་ཕྱིར། ཕྱིར་རམ། དེའི་རྟེན་འབྱུང་བ་གཟུགས་སུ་ཡོད་པའི་ཕྱིར་གཟུགས་སུ་རུང་ངོ། ད་དེ་རེད། རྣམ་པར་རིག་བྱེད་མ་ཡིན་པ་གཟུགས་དེ་གཟུགས་མ་ཡིན་པ་རྒྱུ་སྐྱོན་ཡོད་མོད་དོ་ག་རེ་རྒྱུ་རིག་བྱེད་ཀྱི་གཟུགས་སུ་ཡོད་རེད་ཁོ་རང་རྒྱུ་བྱེད་པར་བ་དེ་རིག་བྱེད་ཀྱི་གཟུགས་སུ་ཡོད་ད་ག་ནང་བཞིན་དེ་རིགས་ཀྱི་རྒྱུར་གྱུར་པའི་འབྱུང་བ་བཞི་དེ་ག་ཟེར་ན། གཅིག་གཟུགས་སུ་རུང་བ་རེད། འོ་དེ་གཟུགས་འགོད་ཟེར་ད། རྣམ་པར་རིག་བྱེད་མ་ཡིན་པ་ཡིན་ན་རང་གི་རྒྱུར་གྱུར་པའི་ག་རེ་ཡོད་པས་ཁྱབ་རེད།

བྱེ་བྲག་སྨྲ་བས་རྣམ་པར་རིག་བྱེད་མ་ཡིན་པ་གཟུགས་མཚན་ཉིད་པར་འདོད་གོ། འོ་ན་རིག་བྱེད་མ་ཡིན་པ་གཟུགས་སུ་མི་འགྱུར་རོ་ཞེ་ན། ད་འདི་བྱེ་བྲག་སྨྲ་བས་ལན་བཏབ་པར་འགྱུར་ཟེར་ག་རེ་ག་པར་བཏབ་པ་རེད་ཟེར་ན་ལན་བདེན་མོད་ཀྱི། བདེན་མོད་ཀྱི་བྱེ་བྲག་ཏུ་སྨྲ་བས་གཟུགས་སུ་བཏགས་པ་ཡིན་གྱི། ཨ་ནི་མཚན་ཉིད་པ་མ་ཡིན་པ་ཉིད་དུ་འཆད་པར་འགྱུར་རོ།

བྱེ་བྲག་ཏུ་སྨྲ་བས་གཟུགས་སུ་བཏགས་པ་ཡིན་གྱི་མཚན་ཉིད་པ་མ་ཡིན་ནོ་ཞེས་བྱ་བར་འགྱུར་རོ། ད་གཟུགས་སུ་བཏགས་པ་རེད་ཟེར་ཏེ་གཟུགས་པའི་སྤྱི་དང་གཟུགས་སུ་བཏགས་པ་རེད་བསམ་མ་ཡིན་པ། ད་ཅིག། ད་ཅིག་གཟུགས་རགས་པ། དེ་འདྲ་ཅིག་ཁོ་རང་རྒྱུར་གྱུར་པའི་འབྱུང་བ་བཞི་ཡོང་འདུག་པ། འབྱུང་བ་བཞི་ཡོང་ཙང་ཁོ་དེའི་ཆ་ནས་འབྱུང་བ་བཞི་ལ་སོགས་པ་དེ་དག་ལ་བཏགས་པ་ཙམ་རེད་མ་གཏོགས་དེ་དག་མཚན་ཉིད་པ་དེ་མ་རེད་ཟེར་ཡག་སོ་སྒོ་ནས་འགྲིག་གི་འདུག་རང་གི་རྒྱུར་གྱུར་པའི་འབྱུང་བ་མཚན་ཉིད་པ་དེ་ལ་བཏགས་པ་རེད་མ་གཏོགས་འབྱུང་བ་མཚན་ཉིད་པ་དེ་བྱ་གི་མ་རེད། ཡིན་ནའི་ག་རེ་ཟེར་ན་གཟུགས་མཚན་ཉིད་པ་རེད། འདུག་བེ་ཅིང་མ་ལ་ནི་འགྲིག་གི་མི་འདུག་གང་གི་དང་འཇུ་ང་དང་བག་ཙོང་འདྲེས་ནི་རེད་པ། ཡ་ད་བེ་ཅིང་འགྲིག་སི་རེད། ཡ་ད་ང་ཚོ་སྟག་སེང་དུ་བཏང་ཤེ་ན་ཡང་འགྲིག་སི། ལོག་དེ་ནི་མང་པོ་ཉོ་དུ་ཉོ་འགྲོ་གི་འདུག། ད་མདོར་བསྡུས་མདོར་བསྡུས་ཡིན་ན་མང་པོ་ལབ་མ་དགོས་པ་བྱས་རེད་པ། མང་པོ་ལག་མོ་སྒོ་ཕྱེ། ད་ག་ཚོད་ང་ཚོ་འདུས་བྱས་དང་འདུས་མ་བྱས་དེ་ལ།